ཨ་ནེ་འོ་ལགས་སོ་ཚེ་འདིར་རིང་དུ་མི་སྡོད་པར་འཆི་བ་མི་རྟག་པར་བསམ་པའི་ཚུལ་ཨ་ལས་རྒྱུ་འབྲས་སེམས་པ། ད་ང་ཚོ་དང་པོ་གསུམ་ཕྱིན་ཚར་འདུག་ད་འཁོར་བའི་ཉེས་དམིགས་སེམས་པ་ཟེར་ཏེ་ས་བཅད་བཞི་པོ་འཁོར་བའི་ཉེས་དམིགས་སེམས་པའི་སྐབས་དུ་རེད། ད་འདི་ན་ཁ་སང་ཞུས་པ་ཡིན་པ། ད་དལ་འབྱོར་རྙེད་དཀའི་ཚུལ་དེ་གཙོ་ག་རེའི་ཆེད་དུ་གསུངས་དགོས་རེད་ཟེར་ན། ང་རང་ཚོ་དལ་བའི་རྟེན་ལ་སྙིང་པོ་ལེན་པ། དལ་བའི་རྟེན་ལ་སྙིང་པོ་ལེན་ཡག་ལ་སྐུལ་མའི་ཆེད་དུ་ག་རེ་སོང་རེད། ཨ་ནེ་དལ་འབྱོར་རྙེད་དཀའི་ཚུལ་དེ་གསུངས། ད་དལ་འབྱོར་རྙེད་དཀའི་ཚུལ་དེ་ཨ་ཅིག་ང་རང་མ་གསུངས་ན། བསྒོམས་པ་ལ་བརྟེན་ནས་ཨ་ནེ་དལ་བའི་རྟེན་དེ་ལ་སྙིང་པོ་ལེན་འདོད་ཀྱི་བློ་ཤུགས་ཆེ་བོ་སྐྱེ་དགོས་ཟེར་བ་དུ་ཟེར། ད་སྙིང་པོ་ལེན་འདོད་ཀྱི་བློ་ཤུགས་ཆེ་བོ་སྐྱེ་དུས་སྒང་སྙིང་པོ་ཇི་ལྟར་ལེན་པའི་ཚུལ་བཤད་ཡོང་དུས་སྒང་ལ་ད། སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པ་འབྲིང་དང་ཐུན་མོང་ལམ་གྱི་རིམ་པ་སྐྱེས་བུ་ཆེན་པོ་ལམ་གྱི་རིམ་པ་འདི་གསུམ་མ་གཏོགས་ད་སྙིང་པོ་ལེན་ཡ་ཡོད་མ་རེད། དེ་གང་རུང་སྒོ་ནས་སྙིང་པོ་ལེན་དགོས་རེད་མ་གཏོགས་དེ་གང་རུང་དུ་མ་འདུས་པའི་སྙིང་པོ་ལེན་སྟངས་ཅིག་ཡོད་མ་རེད། ད་དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པའི་སྒོ་ནས་འོ་ལགས་སོ་ང་རང་ཚོ་བློ་སྦྱོང་ཡོང་དུས་སྒང་ལ་ཇི་ལྟར་སྐྱེས་བུ་ཆུང་ངུའི་དཔེ་ཅིག་ཁོ་རང་ཉམས་ལེན་གཙོ་བོ་ག་རེ་ཟེར་ན། ད་སྐྱེས་བུ་ཆུང་ངུ་རང་ག་བ་ཡིན་ན། ད་ང་རང་ཚོ་སྐྱེས་བུ་ཆུང་ངུ་རང་ག་བ་ད་ཕལ་ཆེར་ཕལ་ཆེར་ཆགས་འགྲོ་གི་མ་རེད་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་ལམ་སྦྱོང་མཁན་གང་ཟག་ཆགས་དེ་རེད་ད་ཐུན་མོང་བའི་ལམ་སྦྱོང་མཁན་གང་ཟག་ཡིན་པ་ནས་ཚེ་ཕྱི་མ་ག་རེ་རེད་ངན་སོང་གི་སྡུག་བསྔལ་མྱོང་མི་དགོས་པ་བདེ་འགྲོ་ལྷ་མིའི་གོ་འཕང་ཅིག་དོན་དུ་གཉེར་མཁན་གང་ཟག་ཅིག་དགོས་ཀྱི་རེད། དེ་ཁོ་ན་མ་ཡིན་པ། དེ་དོན་དུ་གཉེར་དགོས་ཀྱི་རེད། ག་རེ་ཟེར་ང་རང་ཚོ་ཐེག་པ་ཆེན་པོའི་ཆོས་བྱེད་མཁན་གང་ཟག་གཅིག་ཡིན་ཙང་ཐེག་པ་ཆེན་པོའི་ཆོས་འདི་ག་ཟེར་ན་ད་བདག་པས་གཞན་གཅེས་བྱང་ཆུབ་ཀྱི་སེམས་འོ་འདི་བསྒོམ་དེ་ཡང་ད་གཅིག་བསྐལ་ཆེན་གྲངས་མེད་གསུམ་ཚོགས་ལ་སོགས་པ་བསྒྲུབས་ནས་རིམ་པ་བཞིན་དུ་སངས་རྒྱས་གོ་འཕང་མངོན་དུ་བྱེད་མཁན་གང་ཟག་གཅིག་ཡིན་ཙང་ད་དེ་འདྲ་བའི་སངས་རྒྱས་གོ་འཕང་ཐོབ་པ་ལ་དལ་འབྱོར་གྱི་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་རྣམ་པར་དག་པ་གཅིག་ཐོབ་དེའི་རྟེན་ལ་ཨན་ཅིག་གིས་ཨ་ནི་ཐེག་པ་ཆེན་པོའི་ཨན་ཅིག་གིས་ལམ་ཉམས་སུ་བླངས་ནས་སངས་རྒྱས་གོ་འཕང་མངོན་དུ་བྱེད་དགོས་པ་བྱས་ཙང་ད་དེ་འདྲ་བའི་སངས་རྒྱས་གོ་འཕང་ཐོབ་ཡག་གི་རྟེན་ག་རེ་དགོས་ཀྱི་རེད་ཟེར་ན། འོ་ད། ལྷ་དང་མིའི་གོ་འཕང་དེའི་ནང་ནས་ཀྱང་མིའི་ལུས་རྟེན་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་དེ་སངས་རྒྱས་གོ་འཕང་བསྒྲུབ་ཡག་གི་རྟེན་ཡག་ཤོས་དེ་རེད་པ། འོ་དེ་འདྲའི་རྟེན་ཐོབ་ཡག་ཆེད་དུ། སྐྱེས་བུ་ཆུང་ངུའི་ཐུན་མོང་ལམ་གྱི་རིམ་པ་ཉམས་སུ་ལེན་དགོས་ཡག་དེ་རེད་ད། མ་གཏོགས་ཚེ་ཕྱི་མ་ངན་སོང་གི་སྡུག་བསྔལ་ཙམ་ལས་ཐར་ཡག་ཆེད་དང་བདེ་འགྲོ་ལྷ་མིའི་གོ་འཕང་ཙམ་ཐོབ་ཡག་ཆེད་དུ་ང་ཚོ་རེད་པས་ཟེར་ན་མ་རེད། དམིགས་ཡུལ་དེ་འདྲ་ཅིག་བཟུང་བ་ཡིན་ན་ད་ང་རང་ཚོ་ག་རེ་ཆགས་འགྲོ་གི་རེད། སྐྱེས་བུ་ཆུང་ངུ་རང་ག་བ་ཆགས་འགྲོ་བ་རེད་བྱས་ན་ད་འདི་སྐྱེས་བུ་ཆུང་ངུ་ཐུན་མོང་བའི་ལམ་ཟེར་འདི་ག་རེ་ཟེར་ན། ང་རང་ཚོ་ལྟ་བུ་ཡིན་ན་སངས་རྒྱས་གོ་འཕང་དོན་དུ་གཉེར་མཁན་ཡིན་ཟེར་དགོས་རེད་པ་གང་ཡིན་ཟེར་ན་ཐེག་ཆེན་ཉམས་ལེན་བྱེད་མཁན་གང་ཟག་རེད་པ་སངས་རྒྱས་གོ་འཕང་དོན་དུ་གཉེར་བ་ལ་ཚེ་ཕྱི་མ་ངན་སོང་དུ་ངན་སོང་ལྷུང་སོང་འགྲིག་མ་བ་སངས་རྒྱས་གོ་འཕང་ད་ཅིག་གི་ཐོབ་ཡག་གི་ཐབས་སུ་ཞུགས་ཐུབ་མ་རེད་དེ་ཡིན་ཙང་སངས་རྒྱས་གོ་འཕང་ཐོབ་ཡག་གི་ཐབས་སུ་ཅིག་ཞུགས་ཐུབ་ཡག་གི་རྟེན་འདི་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་ཨོ་བདེ་འགྲོའི་ལྷ་མིའི་གོ་འཕང་ཐོབ་ཡག་ཆེད་དུ་ཨ་ནི་ཚེ། མི་དགེ་བཅུ་སྤོང་ཚུལ་ཁྲིམས་ལ་སོགས་པ་བདུན་འགྲོའི་སྲུང་ཡག་འདི་སྐྱེས་བུ་ཆུང་ངུ་ཐུན་མོང་བའི་ལམ་གྱི་རིམ་པ་འདི་རེད། འོ་འདིར་བ་ད་འདི་ནས་སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་ཉམས་སུ་ལེན་པ་ལ་ཡང་དང་པོ་ག་རེ་བསམ་གོ་རེ་ཟེར་ན། ཚེ་ཕྱི་མའི་གོ་འཕང་ཚེ་ཕྱི་མ་ག་རེ་ཟེར་ན་ལྷ་དང་མིའི་གོ་འཕང་ཐོབ་ཡ་དོན་དུ་གཉེར་བའི་བློ་དེ་སྐྱེས་པ་ལ་ཡང་དང་པོ་ག་རེ་བསམ་གོ་རེ་ཟེར་ན། འཆི་བ་མི་རྟག་པ་བསམ་གོ་རེ་ཟེར་རྒྱུ་མཚན་ག་ཟེར་ན། དང་པོ་ཤི་རྒྱུ་ཡོད་པ་ཞིག་དྲན་དགོས་འདུག་བ་ག་རེ་བཏང་ཡང་འོ་འདུག་སེ་རེད་བྱས་ཙང་དང་པོ་ཚེ་འདི་ག་ཟེར་ན་རིང་དུ་མི་གནས་པ་འཆི་བ་རྗེས་སུ་དྲན་པ། ཨ་འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་བ་འགྲོ་བ་གཉིས་བདེ་སྡུག་བསམ་པ་འདུག་སེ་རེད། སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་བློ་སྦྱང་ཡོང་དུས་གང་ལ་ས་བཅད་གཉིས་ཕྱེ་གི་འདུག་བ། འཇིག་རྟེན་ཕྱི་མ་ག་ཟེར་ན། དོན་གཉེར་གྱི་བློ་སྐྱེས་པ་དང་འཇིག་རྟེན་ཕྱི་མ་བདེ་བའི་ཐབས་སྐྱེས་པ། ད་འཇིག་རྟེན་ཕྱི་མ་ལྷ་དང་མིའི་གོ་འཕང་ཐོབ་ཡག་དོན་གཉེར་བློ་སྐྱེས་པ་ལ་ཐོག་མར་ག་རེ་བསམ་གཏང་དགོས་ཟེར་ན། འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་དགོས་པ་དང་པོ་ང་ཚོ་ཤི་རྒྱུ་ཅིག་དྲན་དགོས་རེད། ཤི་རྒྱུ་ཅིག་མ་དྲན་ནས་ཚེ་ཕྱི་མ་འགྲོ་ཡ་ཡོད་པ་དེ་བློ་ལ་ཆགས་ཀྱི་མ་རེད་པ་ཤི་རྒྱུ་ཅིག་དྲན་དགོས་རེད་བྱས་ཙང་ཆོས་མགོ་རེ་བ་འདི་ག་ནས་བཙུགས་འདུག་འཆི་བ་མི་རྟག་པ་ནས་མགོ་བཙུགས་པ་རེད་ཟེར་གི་འདུག་བ་ཤི་རྒྱུ་ཞིག་དྲན་དེ་ཡང་ད་ངེས་པར་འཆི་བ་ནམ་འཆི་ངེས་མེད་འཆི་ཚེ་ཆོས་གང་གིས་མི་མི་ཕན་པ་ལ་སོགས་པ་བསམ་བཏང་ནས་ད་ང་རང་ཚོ་ཅིག་ཆོས་བྱེད་འདོད་ཀྱི་བློ་ཡོད་པ་དེ་ཡང་ད་ལྟ་ཉིད་ནས་ཆོས་བྱེད་འདོད་ཀྱི་བློ་དེ་ཡང་ཆོས་གཤའ་མ་བྱེད་འདོད་ཀྱི་བློ་སྐྱེ་བཅུག་འོ་འདིའི་ག་ཟེར་གཙོ་བོ་ག་ཟེར་ན་ད་ཅིག་ཚེ་ཕྱི་མ་དོན་གཉེར་བློ་སྐྱེ་ཡག་གཞི་རིགས་འདི་གྲུབ་འདུག་བ་འདུག་སེ་ད་ང་ཚོ་ཐ་མ་ཕྱིན་ནས་ང་ཚོ་ལུས་སེམས་རྟེན་བརྟེན་པའི་འབྲེལ་བ་ཆད་ནས་ཨ་ནི་ང་རང་ཚོ་ཅིག་གཏན་མེད་དུ་ཅང་མེད་དུ་འགྲོ་བ་མ་ཡིན་པ་ཡང། སྔར་གྱི་ལས་ཀྱི་དབང་གིས་ཡང་ལུས་གསར་བ་ཞིག་ལེན་དགོས་རེད། ལུས་ལེན་སྲོལ་དེ་གཉིས་མ་གཏོགས་མི་འདུག་བ་བདེ་འགྲོ་དང་ངན་འགྲོ་གཉིས་ད་ང་རང་ཚོ་ངན་འགྲོ་སྐྱེ་ཡ་ཐག་ཆོད་པ་རང་བཞིན་ཞིག་རེད་ད་ངན་འགྲོ་སྐྱེ་བས་ན་ངན་འགྲོ་སྡུག་བསྔལ་བཟོད་གླགས་མེད་པ་ད་ཁ་སང་འདི་སྐབས་སུ་ངན་འགྲོ་སྡུག་བསྔལ་ཅིག་མི་ཞིག་བསམ་གནང་ཡས་མི་འདུག་ངན་འགྲོ་སྡུག་བསྔལ་བཟོད་གླགས་མེད་པ་མྱོང་དགོས་འདུག་བསམ་ད་དམྱལ་བ་ཡི་དྭགས་དུད་འགྲོའི་རེ་རེ་སྡུག་བསྔལ་བསམ་དེ་ཡང་སྡུག་བསྔལ་ཙམ་མ་ཡིན་པ་སྡུག་བསྔལ་རང་གི་ངོ་བོ། ཨ་སྡུག་བསྔལ་གྱི་ཡུན་ཚད་དེ་གཙོ་བོ་རེད། ཨོ་དེ་ཡག་པོ་བསམ་བློ་བཏང་ཡོང་དུས་གང་ལ་ད་ངན་སོང་གསུམ་ལ་སྡུག་བསྔལ་ལ་འཇིགས་པ་ག་རེ་སྐྱེས་འདུག་འཇིགས་པ་ཤུགས་ཆེ་བོ་སྐྱེས་འདུག་ད་ནི་ང་རང་ཚོ་དངོས་སུ་དེ་སྐྱེས་ཡོད་པ་མ་རེད། མ་སྐྱེས་པ་ཡིན་ནའི་ད་ལྟ་སྐྱེས་དང་སྐྱེ་བཞིན་ད་ལྟ་སྐྱེས་ནས་སྡུག་བསྔལ་མྱོང་དང་མྱོང་བཞིན་པའི་ཁོ་ཚོའི་སྡུག་བསྔལ་མྱོང་ཚུལ་ཨ་མདོ་དང་བསྟན་བཅོས་ལས་བཤད་པ་དེ་ང་རང་ཚོ་གིས་ཨ་ཅིག་སྒོམ་བསམ་བཏང། ཨ་ནི་སོ་སོ་བས་ཅིག། དུད་འགྲོའི་ཅིག། ཁོ་ཚོའི་སྡུག་བསྔལ་མྱོང་ས་ཡག་པོ་ཅིག་བློ་ལ་འཆར་ཡོང་དུས་ཁོ་རང་ཨ་ནི་སོ་སོ་ཉམས་ལ་བབས་པ་རེད་ཟེར། ཉམས་ལ་བབས་ཙང་ཐོག་མར་ང་ཡང་ད་ལྟ། ཨ་ཁོ་རང་ཚོ་གི་ད་ལྟ་སྡུག་བསྔལ་མྱོང་མྱོང་ཚུལ་ནང་བཞིན་ང་ཡང་དུད་འགྲོའི་ཅིག་ལུས་བླངས་ནས་ཨ་དུད་འགྲོའི་སྡུག་བསྔལ་མྱོང་བས་ངས་བཟོད་ཀྱི་རེད་བཟོད་ཀྱི་མ་རེད། ཨ་དམྱལ་བའི་སྡུག་བསྔལ། ཡི་དྭགས་ཀྱི་སྡུག་བསྔལ། དུད་འགྲོའི་སྡུག་བསྔལ་རེ་རེ་བསམ། ད་རང་ཉིད་ནམ་ཡང་བཟོད་ཐུབ་མ་རེད་དུད་འགྲོའི་མི་བཟོད་པ་ཡིན་ཙང་ད་ངན་སོང་གསུམ་གྱི་སྡུག་བསྔལ་འཇིགས་པ་འཇིགས་པ་ཤུགས་ཆེ་བ་སྐྱེ་ཐུབ་ཀྱི་རེད། འོ་འདི་ལྟར་སྐྱབས་འགྲོའི་རྒྱུ་སྒྲུབ་ཀྱི་འདུག་བ་འཇིག་རྟེན་ཕྱི་མ་བདེ། ཐབས་དེ་ཡང་དེ་སྐྱབས་འགྲོ་རེད། སྐྱབས་འགྲོ་ག་རེ་འགྲོ་དུས་རྒྱུ་སྒྲུབ་དགོས་རེད། འཇིགས་པ་ཅིག་སྐྱེ་བཅུག་ད་འཇིགས་པ་འདི། འཇིགས་པ་དེ་ལས་སྐྱོབ་པའི་ནུས་པ་སུ་ལ་ཡོད་རེད་ཟེར་ན། ད་བླ་མ་དཀོན་མཆོག་གསུམ་ཁོ་ན་མ་གཏོགས་གཞན་སུ་གཅིག་ལ་ཡོད་མ་རེད། འཇིག་རྟེན་གྱི་ལྷ་མཐུ་བོ་ཆེ་སྲིད་པའི་ལྷ་ཆེན་བརྒྱད་ལ་སོགས་པ་ཡང་ངན་སོང་གསུམ་གྱི་སྡུག་བསྔལ་ལས་སྐྱོབ་པའི་ནུས་པ་དེ་ཡོད་མ་རེད། མེད་པ་ཡིན་ཙང་ད་དཀོན་མཆོག་གསུམ་ཁོ་ན་མ་གཏོགས་སྐྱབས་དང་རེ་ས་མི་འདུག་སེམས་དཀོན་མཆོག་གསུམ་ལ་ཨང་གཅིག་སྐྱབས་སུ་འགྲོའི་སྐྱབས་འགྲོ་རྣམ་དག་ཅིག་བྱེད། རེད་བ། སྐྱབས་འགྲོ་རྣམ་དག་ཅིག་བྱེད། དེ་ཡང་ད་གཅིག་སྐྱབས་སུ་འགྲོ་བ་ཙམ་མ་ཡིན་པར་གཙོ་བོ་ག་རེ་རེད་སྐྱབས་འགྲོའི་བསླབ་བྱར་བསླབ་དགོས་རེད། དཀོན་མཆོག་གསུམ་ལ་བློ་སྙིང་བྲང་གསུམ་གཏད་པ་ཙམ་གྱིས་ང་ཚོ་ངན་སོང་གི་སྐྱོབ་ཐུབ་ཡ་ཡོད་མ་རེད། ད་ག་རེ་བྱེད་དགོས་ཟེར་ན་དཀོན་མཆོག་གསུམ་ལ་བློ་སྙིང་བྲང་གསུམ་གཏད་ནས་ཨང་དཀོན་མཆོག་གསུམ་གྱིས་གསུངས་པ་ནང་བཞིན་གྱི་ལྷག་པར་དུ་སངས་རྒྱས་དཀོན་མཆོག་ང་རང་ཚོ་མར་གདམས་པ་ནང་བཞིན་གྱི་ལམ་ཉམས་སུ་ལེན་ཡ་དེ་རེད་ད་མདོར་བསྡུས་ན། དཀར་ནག་ལས་འབྲས་ཀྱི་བླང་དོར་ཚུལ་བཞིན་བྱེད་ཡ་དེ་སངས་རྒྱས་སངས་རྒྱས་དཀོན་མཆོག་གིས་ད་ང་ཚོར་བསྟན་ན་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱིས་ད་ཆོས་ཀྱི་ང་སློབ་མ་གདུལ་བྱར་བླང་དོར་གྱི་གནས་བསྟན་ཡག་དེ་རེད་བ་དཀར་ནག་ལས་འབྲས་ཀྱི་ད་ག་རེ་བླང་དོར་ཚུལ་བཞིན་གྱིས་གསུངས་འོ་དེ་གསུངས་པ་ནང་བཞིན་ང་ཚོ་ཉམས་སུ་བླངས་ནས། ཨ་ནི་ནག་པོ་མི་དགེ་བའི་ལས་དེ་ཚོ་ཕར་སྤངས་དཀར་པོ་དགེ་བའི་ལས་དེ་ཚོ་སྒྲུབ་དེ་སྒྲུབ་ཡུན་ཏུ་སྔ་ལ་ཨ་ནི་ང་རང་ཚོ་གཤིས་ཀྱི་ལམ་ལ་ང་རང་ཚོ་རྒྱུད་ལ་དགེ་བའི་ཨ་ནི་བག་ཆགས་ཤུགས་ཆེ་པོ་ཅིག་ཨ་ནི་མི་དགེ་བའི་བག་ཆགས་མེད་པ་འོ་དེ་འདྲའི་ངང་ནས་འཆི་བའི་དུས་བྱས་དུས་བྱས་འགྲོ་བ་དེ་ཡིན་ན། དེ་འདྲའི་གི་འཆི་བའི་དུས་བྱས་པ་ན་ཚེ་ཕྱི་མ་ག་པར་སྐྱེ་གི་མ་རེད་ངན་སོང་སྐྱེ་གི་མ་རེད་ད། ག་པར་སྐྱེས་འགྲོ་གི་འདུག་བདེ་འགྲོ་ལྷ་དང་མིའི་གོ་འཕང་ཐོབ་འགྲོ་གི་འདུག། ཨོ་བདེ་འགྲོའི་རྟེན་ཅིག་ཐོབ་ཡག་ཡང་འབད་བརྩོན་བྱེད་དགོས་རེད་དེ་འབད་བརྩོན་མ་བྱས་ན་ང་ཚོ་སངས་རྒྱས་གོ་འཕང་ཐོབ་པར་བྱེད་ཀྱི་ཡིན་ན་བྱང་ཆུབ་སེམས་སྒོམ་གྱི་ཡིན་ཟེར་ན་ཡོང་ཡག་ཡོད་མ་རེད་ལུས་རྟེན་དེ་འདྲ་ཅིག་མེད་པ་ན། དེ་ཡིན་ཙང་ང་ཚོ་ལུས་རྟེན་དེ་འདྲ་ཅིག་ཐོབ་ཡག་ཆེད་དུ་ཨང་ཅིག་འབད་བརྩོན་བྱེད་དགོས་ཡོད་ཟེར་རེད་འདུག་བྱས་ད་འདི་ག་རེད་ཟེར་ན། འོ། སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་ཟེ་དེ་འདྲ་ཅིག་རེད་ཤག་ཕྱི་འོ། དང་པོ་ག་རེད་དལ་འབྱོར་རྙེད་དཀའ་ཚུལ་ག་རེ་བསམ་དང། འོ། ཆོས་ལ་སྐུལ་མ་བྱེད་ཡོང་བ་བྱེད། ཨ་ནི་འཆི་བ་མི་རྟག་པ་ཤེས་ནས། ཨ་ནི་འོ་ལ་སོ། ཚེ་ཕྱི་མ་དོན་གཉེར་བྱེད་ཡག་བཞི་རེ་དྲུག་རེ་བ། དུ་བཅུག། ཨ་ནི་དེ་ནས་ག་ས་ན། ཚེ་ཕྱི་མ། ཨ་ངན་སོང་གསུམ་གྱི་སྡུག་བསྔལ་དྲན་ཞིང་འཇིགས་པ་བསྐྱེད། ད་ངན་སོང་གསུམ་ལ་སྐྱེ་མི་འདོད་བྱས་ཙང་ད་དེ་ལས་ལྡོག་སྟེ་ག་པར་སྐྱེ་ཡག་འདོད་པ་ཡོག་རེད་ལྷ་དང་མིའི་གོ་འཕང་ཐོབ་ཡག་ཨ་ནི་འདུན་པ་བསྐྱེད་འོ་འདི་ད། དེ་འདྲ་ཅིག་ག་རེ་ལ་རེད་སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་ཟེ་ག་རེ་དེ་བཞེད། ད་མདོར་བསྡུས་ན་དངོས་སུ་བསྟན་གྱི་ཆོས་ཤིག་སྣང་གི་དལ་འབྱོར་རྙེད་དཀའ་ཚུལ་དང་ཚེ་འདིར་རིང་དུ་མི་གནས་པར་འཆི་བ་མི་རྟག་པར་དྲན་པའི་ཚུལ་ད་ག་ནང་བཞིན་ལས་རྒྱུ་འབྲས་སེམས་པ་འདི་གསུམ་འདི་ག་རེ་ཟེར་ན་སྐྱེས་བུ་ཆུང་ངུ་ལ་ཐུན་མོང་ལམ་གྱི་རིམ་པ་རེད་དེ་ལས་རྒྱུ་འབྲས་སེམས་པ་དེ་སྐྱབས་འགྲོའི་བསླབ་བྱ་ནང་འདུས་འགྲོ་བར་གོ། སེམས་ལས་རྒྱུ་འབྲས་སེམས་པ་དེ་ག་རེ་ནང་འདུས་འགྲོ། སྐྱབས་འགྲོའི་བསླབ་བྱ་རེད་གསུམ་པོ་དེ་དག་གསུམ་པོ་སོར་ཆ་བའི་དོན་དབང་དྲུག་སྟེ་ཞུའོ། སྐྱབས་སུ་འགྲོ་བ་དང་འདི་བར་འཆི་བ་མི་རྟག་པར་དྲན། ཨ་ནི་ངན་སོང་ངན་སོང་གསུམ་གྱི་སྡུག་བསྔལ་བསམ། དེ་ནས་འཇིགས་པ་སྐྱེས་བྱུང། དེ་ནས། ཨ་འཇིགས་པ་དེ་ལས་སྐྱོབ་པའི་དཀོན་མཆོག་གསུམ་ལ་ཡིད་ཆེས་སྐྱེས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཨ་སྐྱབས་སུ་སོང་ནས་སྐྱབས་འགྲོའི་བསླབ་བྱ་དེ་ག་རེ་ཟེར་ན་ལས་རྒྱུ་འབྲས་སེམས་ཡག་དེ་རེད། ད་ཁ་སང་སྔ་མ་གཅིག་ཞུས་ཡོད་པ་ལམ་རིམ་བསྡུས་དོན་ནང་ཡོད་པ་ནང་བཞིན་རེད་ད་འདིའི་ག་སྤྲོ་སོང་ན། སྐྱེས་བུ་ཆུང་བ་དང་ཐུན་མོང་བའི་ལམ་གྱི་རིམ་པའི་འགྲོ་སྟངས་དེ་རེད་ད་ང་ཚོ་ག་པར་སླེབས་བསྡད་པ་རེད། བཞི་པ་དེ་རེད་པ་ད་འཁོར་བའི་ཉེས་དམིགས་ད་འཁོར་བའི་ཉེས་དམིགས་སེམས་པ་ཟེར་ཡ་དེ་ག་ཟེར་ན། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་རེད་ད། ཁ་སང་འཁོར་བའི་ཉེས་དམིགས་སེམས་པ་འདི་ག་རེད། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་འདི་རེད། ད་ག་འདྲ་འགྲོ་བ་རེད་ཟེར་ན་འདི་ཡན་ཆད། ང་ཚོ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པའི་འགྲོ་སྟངས་འདི་ཕྱིན་པ་རེད་ད། བློ་ལ་འཆར་ཡག་ཡོང་གི་འདུག་པས། ད་ང་ཚོ་བློ་སྦྱང་དུས་ད་ག་རང་སྦྱང་དགོས་རེད་འདི་མ་གཏོགས་འགྲོ་སྲོལ་ཡོད་མ་རེད། ཐབས་གཞན་དང་ང་རང་ཚོ་གཅིག། བརྒྱུད་ནས་ཨང་གཅིག་བློ་སྦྱང་སྟངས་ཡོད་མ་རེད་འདི་གཞི་བཞག་འགྲོ་དགོས་ཟེར་རེད་འདུག་ཅེས། ད་ལམ་རིམ་གི་འགྲོ་སྟངས་དང་ད་དུང་ལོ་བཅུ་གཉིས་བར་དུ་འདུག་ཟེར་ཅིག་གི་གྲགས་མེད་ན་ཨོ་འདུག་ཟེར་རེ་བཞག་ད་དེ་ནས། ཚེ་ཕྱི་མ་ངན་སོང་གི་སྡུག་བསྔལ་མྱོང་མི་དགོས་པ་བདེ་འགྲོའི་ལྷ་མིའི་གོ་འཕང་ཙམ་ཞིག་ཐོབ་པ་ཡིན་པས། ད་ག་རེ་བ་རེད་ཟེར་ན། བདེ་འགྲོའི་ལྷ་དང་མིའི་གོ་འཕང་དང་དེ་ག་ནང་བཞིན་ད་ཅིག་ཅིག་ལུས་བཟང་པོ་དང་དེ་ག་ནང་བཞིན་ལོངས་སྤྱོད་ཕུན་སུམ་ཚོགས་པ་གང་འདྲ་ཅིག་ཡོང་བ་ཡིན་ནའང་གང་འདྲ་ཅིག་ཐོབ་པ་ཡིན་ནའང་དེ་དག་ལ་ཡིད་བརྟན་ཡོད་མ་རེད་ད་གཞན་ནས་ག་བ་ཡོང་བ་རེད་ཟེར་ན། ཨ་ནི་ཅིག་འཁོར་བ་སྤྱིའི་སྡུག་བསྔལ་བསམ་ཚུལ་རེད་ད་འདི། འཁོར་བ་སྤྱིའི་སྡུག་བསྔལ་བསམ་ཚུལ་ཡོང་གི་རེད་འཁོར་བ་སྤྱིའི་ཉེས་དམིགས་ཟེར་གྱི་རེད་ཨ་སྡུག་བསྔལ་ཟེར་གྱི་མ་རེད་པས་ཨོ་དེ་ད་བཤད་ན། དགའ་བ་འཁྲིག་པར་སོང་ཐར་པ་དོན་གཉེར་བློ་སྐྱེ་ཡག་ཤེས་དྲུག་གོ་ད་དེ་ནི་མ་འོ་འདུག་ཟེར་རེད་ད་བ་ཞུ་བཤད་གིན་དང་བཞི་པ་འཁོར་བའི་ཉེས་དམིགས་སེམས་པ་ལ་དྲུག་ལས། འཁོར་བའི་ཉེས་དམིགས་སེམས་པ་ལ་དྲུག་ལས་ཟེར་ད་དྲུག་ག་རེད་ཟེར་ན་དང་པོ་ངེས་པ་མེད་པའི་ཉེས་པ་དེ་རེད་དོ། དྲུག་ལས་དང་པོ་ངེས་པ་མེད་པའི་ཉེས་དམིགས་སེམས་པ་ནི། ད་ངེས་པ་མེད་ཟེར་དུས་སྒང་ལ། འདི་ཡོད་མ་རེད་མཐའ་གཅིག་ཏུ་འདི་འདྲ་ཅིག་ངེས་ཀྱི་རེད་ཟེར་ཡ་ཡོད་མ་རེད་ཆ་ཚང་མ་ངེས་པ་ཤ་སྟག་རེད། འོ་ཡ། ཁོ་བ་ན་ཁོ་ཡོད་ཚེ། འོ་ང་ལ་འཁོར་བ་ན་འཁོར་བའི་ཚེ་དགྲ་གཉེན་ཕན་ཚུན་འགྱུར་བར་ཤེས་ནས་འཁོར་བའི་ཆོས་ལ་བློ་གཏད་བཅའ་ས་གང་ཡང་མེད་པར་བལྟས་ལ་སྐྱོ་བར་བྱ་སྟེ་ད་དེ་ངེས་པ་མེད་ཟེར་དུས་ཁོ་ན། ང་ཚོ་དགྲ་གཉེན་ལ་ངེས་པ་ཡོད་མ་རེད། ལོངས་སྤྱོད་ལ་ངེས་པ་ཡོད་མ་རེད་ད་དེ་ནང་བཞིན་སྐྱེ་བ་ལ་ངེས་པ་ཡོད་མ་རེད་ད་ངེས་པ་ཟེར་ག་བ་ནས་བྱས་ནའང་འགྲིག་འདུག་ད་དེ་ནས་གཙོ་བོ་ག་བ་བྱ་བ་ཟེར་ན་དགྲ་གཉེན་ཕན་ཚུན་འགྱུར་བ་ལ་ག་རེ་ཡོད་མ་རེད་ཨ་ནི་གཅིག་ངེས་པ་རྩ་བ་ཉིད་ཡོད་མ་རེད། ག་ས་ངེས་པ་ག་ས་ཕན་ཚུན་འགྱུར་བར་ཤེས་ནས་འཁོར་བའི་ཆོས་ལ་བློ་གཏད་བཅའ་ས་མེད་པར་བལྟས་ལ་སྐྱོ་བར་བྱ་སྟེ། ད་མདོར་བསྡུ་ན་འཁོར་བ་ལ་སྐྱོ་ཤས་སྐྱེ་ཡག་བྱེད་དགོས་རེད་པ་ད་དེ་འདྲ་བའི་ག་ས་ན། འཁོར་བ་ལ་ཅིག་ངེས་པ་མེད་སྟངས་གང་འདྲ་རེ་ཟེར་ན་བཤེས་སྤྲིང་ལས། ཕ་ནི་བུ་ཉིད་མ་ནི་ཆུང་མ་ཉིད་སྐྱེ་བོ་དགྲར་གྱུར་པ་ཡང་བཤེས་ཉིད་དང། ལྡོག་པ་ཉིད་དུ་མཆི་བས་དེ་སླད་དུ་འོ་འཁོར་བ་དག་ན་ངེས་པ་འགའ་མ་མཆིས་ད་ང་ཚོ་འཁོར་བ་དེ་ལ་ནི་ཕ། བུ། འགྱུར་ཡང་འོ་ལགས་སོ་ཕ། ཕ་ནི་བུ། བུ་ཉིད་མར། མ་ཆུང་མ་ལྟ་དུ་སུ་པའི་གྱུར་ནས་རེད་པ་སོ་སོའི་སྐྱེ་བ་སྔ་མའི་ཨ་ཕ་དེ་སོ་སོའི་བུར་འགྱུར་བ་དེ་བུ་ཕ་མ་བུ་ཕར་འགྱུར་བ་དེ་འདྲ་ཆུང་མར་འགྱུར་བ་དེ་འདྲ་ཨོ་དེ་ནས་ཡང་ག་རེ་ཟེར་ན་གཉེན་དགྲར་འགྱུར་བ་དེ་འདྲ་དགྲ་གཉེན་དུ་འགྱུར་བ་དེ་འདྲ་ཨོ་དེ་འདྲའི་ཨ་ནི་གཅིག་ཡོད་རེད་སྐྱེ་བོ་དགྲར་གྱུར་པ་ཡང་བཤེས་ཉིད་དང། ད་མདོར་བསྡུས་ན་དགྲ་ག་བར་འགྱུར་གཉེན་དུ་འགྱུར་བ་གཉེན་དགྲ་རུ་འགྱུར་བ་ད་མདོར་བསྡུས་ན་ཨོ་དེ་འདྲ་ཡིན་ཙང་ད་འཁོར་བ་དག་ལ་ངེས་པ་མི་འདུག། ཨོ་དེ་གསུང་ངོ་ད་ང་ཚོ་ཚེ་སྔོན་གྱི་ང་རང་ཚོ་གི་དགྲ་ཡིན་ནའང་ཚེ་འདི་ང་རང་ཚོ་ཕ་མ་འགྱུར་བ་ཡོང་གི་རེད། ཚེ་ཚེ་སྔ་མའི་ང་རང་ཚོ་ཕ་མ་ཡིན་ནའང་ཚེ་འདིར་ག་རེ་རེད་དགྲ་འགྱུར་བ་ཡོང་རེད། ཚེ་སྔ་ཕྱི་ལ་ཨོ་ལགས་སོ་དེ་འདྲའི་ངེས་པ་ཡོད་མ་རེད། ཚེ་སྔ་ཕྱི་ལ་ངེས་པ་མེད་པ་ཙམ་དུ་མ་ཟད་ཚེ་འདི་ག་རང་ལ་ཡང་ངེས་པ་ཡོད་མ་རེད་ད་མདོར་ན་འདི་རེད་པ་ཚེ་འདི་ལའང་ང་ཚོ་ཚེ་སྟོད་ཀྱི་ཚེ་སྟོད་ཀྱི་དགྲ་འདི་ག་རེ་ཆགས་ཀྱི་འདུག་ཚེ་སྨད་ཀྱི་གཉེན་ཆགས་འགྲོ་གི་འདུག་བ་ཚེ་སྟོད་ཀྱི་གཉེན་འདི་ཚེ་སྨད་ཀྱི་དགྲ་ཆགས་འགྲོ་གི་འདུག་བ། ཨོ་འདུག་ཟེར། ལོ་སྔ་མའི་གཉེན་འདི།

གར་སོགས་ལྟ་ཅིག་བློ་ལ་ངང་ཚུལ་སྔོན་སོང་གི་ཆ་ལྡན་པོ་གཅིག་དཔེར་ན་ཤཱ་རིའི་བུས་འདི་འདྲ་གསུངས་ཤག་ཤཱ་རིའི་བུས་ག་རེ་གསུངས་ཟེར་ན་ཕ་ཤ་ཟ་ཞིང་མ་ལ་འཚོག། བསད་པའི་དགྲ་བོ་པང་དུ་ཁུར་ཆུང་མས་ཁྱོ་ཡི་རུས་པ་འཆའ་འཁོར་བའི་ཆོས་ལ་གད་མོ་བྲོ་གསུངས་རེད་ཀྱང་ཤཱ་རིའི་བུ་མངོན་ཤེས་ཡོད་རེད་བ་དང་མངོན་ཤེས་ཡོད་ཙང་ཚར་ཅིག་ཤཱ་རིའི་བུའི་གདུགས་སུ་མངོན་ཤེས་གཟིགས་ཡོང་དུས་སྒང་ལ་ཨང་ཅིག། ཡུལ་ཅིག་ལ་ཁྱིམ་ཚང་ཅིག་ཡོད་པ་བྱས་ཁྱིམ་ཚང་དེ་ལ་ད་པ་ཕ་ཅིག་བྱས་ཨ་མ་ཅིག་བྱས་བུ་ཅིག་འདུག་བ་ཁོ་ཚོ་གསུམ་ཡོད་པ་བྱས་ཨ་ནི་དེ་སྐྱ་བ་སྔ་མོའི་སྐད་ཅིག་རེད་ད་ཕ་དང་ཨ་མ། ད་ཁོ་ཚོ་པས་ཁོ་རང་ཚོ་ཁྱིམ་ཚང་འདིའི་རྒྱབ་ལོགས་ལ་འདི་འདུག་བ་མཚོ་དེ་ཆུང་ཆུང་ཅིག་བྱས། ཨ་ནི་པ་ཕ་འདི་ག་དུས་ཡིན་ན་ཉིན་ལྟར་མཚོ་འདི་ནང་ལ། མཚོ་འདིའི་འགྲམ་ལ་ཕྱིན་བྱས་ཨ་འདི་ནས་ཉ་ཟིན། ཚུར་འཁྱེར་ཨ་ཁོ་རང་གི་སྐྱེས་དམན་དང་བུ་ཞིག་འདུག་བ་ཁོ་རང་ཚོ་ཚོ་ད་བར་དེ་འོ་འདི་ཁོ་རང་ཚོ་ཉ་འདི་དཔེ་ཅིག་ཟིན་ཨ་ནི་འོ་འདི་ཟས་ཟ་བསྡད་མཁན་ཞིག་རེད་ཤག་འོ་འདུག་ཟེར་ཨ་འདི་ནས་སྟབས་མ་ལེགས་པ་ཞིག་ནམ་ཞིག་ན་པ་ཕ་འདི་གྲོངས་འདུག་བ་པ་ཕ་འདི་གྲོངས། ཨ་ནི་ཨ་མ་འདི་གྲོངས། ཨ་ནི་ཐ་མ་དེ་ལ་བུ་ཁོ་རང་མ་གཏོགས་མ་ལྷག་བྱས། མ་ལྷག་བྱས། ཨ་ནི་བུ་དེ་དེ་ཁོ་རང་ཆུང་མ་གཅིག་བླངས་འདུག་བ། ཆུང་མ་གཅིག་བླངས། ཆུང་མ་གཅིག་བླངས་ནས་ཨ་ནི་ཆུང་མ་དེ་ཨ་ནི་ཁོ་རང་གི་ཆུང་མ་རེད་དེ་ཡིན་ནའི་ད་མི་གཞན་དང་གཞན་གྱིས་ཨ་ནི་ཆུང་མ་དེ་ལ་ཡང་ཅིག་དཔེ་ཅིག་ད་ང་ཚོ་འཚང་ཁ་བརྒྱབ་ནས་གང་ལྟར་ཡང་ཁོ་ལ་ཆུང་མ་དེ་གི་དོན་དག་གི་དགྲ་ཆེན་པོ་ཞིག་ཐུག་རེད། བར་སྣང་ངོ་དེ་ཅི་དགྲ་ཆེན་པོ་ཞིག་ཐུག་རེད་ཨ་ནི་ཐ་མ་དེར་ཁོ་རང་གཉིས་འཐབ་བྱས་ཁོས་དེ་བསད་འདུག་ཁར་སང་ཁོ་རང་གི་ཆུང་མ་ལ་ད་ཅིག་གིས་ང་ཚོ་མོ་ཚོ་འཚང་ཁ་རྒྱག་མཁན་དེ་བསད་ནས་ད་དགྲ་དེ་ཤི་རེད་ད་གང་ལྟར་ཡང་ཁོ་རང་ཕ་དེ་ཤི་མ་དེ་ཤི་ཁོ་རང་གི་དགྲ་དེ་ཤི་ད་གསུམ་ཀ་ཤི་རེད་ཤི་ནས་ད་ཕ་མ་གཉིས་དང་དགྲ་གཉིས་པོ་ཡང་བསྐྱར་སྐྱེ་བ་ལེན་དགོས་རེད་བ་སྐྱེ་བ་ལེན་ཡོང་དུས་སྒང་ལ་ཨོ། ཨ་ནི་ཕ་དེ་ཁོ་རང་གི་ཁང་པའི་རྒྱབ་ལོགས་ཀྱི་ད་ལྟ་དེ་ཡོད་པ་ད་ལྟ་མཚོ་དེ་ནང་ལོགས་ཉ་ཅིག་སྐྱེ་བ་ལེན་འདུག་བ་ག་རེ་ཟེར་ན་ཕ་དེ་སྐྱེ་བ་སྔ་མ་དེ་ཉ་ཞེ་པོ་བསད་པ་ཡིན་ཙང་དེའི་ལས་ཀྱི་རྣམ་སྨིན་དབང་གིས། ཁོ་ཁོ་རང་ཁང་པའི་རྒྱབ་ལོགས་ཀྱི་མཚོ་དེ་ནང་ལོགས་ད་ག་རང་ཉ་ཡི་སྐྱེ་བ་ལེན་ཕ་དེ། ཨ་མ་དེ་ཁོ་རང་གི་ད་ཁྱིམ་ཚང་དེ་ལ་ཆགས་ནས་ཤི་འདུག་བ་ཤི་ཡོང་དུས་ཁྱིམ་ཚང་དེའི་ནང་ལོགས་ཀྱི་ཁྱི་ལ་སྐྱེ་བ་ལེན་ཁོ་རང་སྐྱེ་བ་སྔ་མའི་ཨ་མ་དེ། འདུག་ཟེར་ཡོད། ད་ཁོ་རང་གིས་ད་ལྟ་ཆུང་མ་ལ་དཔེ་ཅིག་དང་པོ་བྱིན་ཞིག་འདུག་བ་ད་ཆུང་མ་དང་པོ་ཟེར་མི་འདུག་ཆུང་མ་ལ་དེ་འཐབ་རྩོད་བྱས་ནས་ཆུང་མ་འཚང་ཁ་རྒྱག་མཁན་ཆུང་མ་ལ་ད་ཁ་སང་དེ་ག་རེ་མ་ཟོས་ན་ཅིག་གིས་འཚང་ཁ་རྒྱག་མཁན་དེ་དགྲ་དེ་ཁོ་རང་གི་བུ་ལ་སྐྱེ་ད་གང་ལྟར་ཡང་ཁོ་རང་ད་ནི་ཆུང་མ་ཞིག་འདུག་བ་ཆུང་མ་དེའི་བུ་རུ་སྐྱེ་ད་ག་རེ་ཟེར་ན་དེ་བསམ་རྒྱུ་ཞེ་པོ་འདུག་བ་དེ་ནས་དགྲ་དེ་ཆུང་མ་དེའི་བུ་སྐྱེ་བ་ཁ་སང་དགྲ་དེ་ག་པར་ཆགས་བསྡད་འདུག་བ་ཆུང་མ་དེ་ལ་ཞེ་པོ་ཆགས་བསྡད་འདུག་བ་འོ་དེ་ཡིན་ཙང་ཁོའི་བུ་རུ་སྐྱེ

དེ་ནས་ཁོ་རང་ཟ་དང་ཟ་བཞིན་པའི་སྐབས་སུ་ཨ་ནི་ཉ་ཡི་རུས་པོ་དེ་གཡུག་རེད་བ་ད་གཡུག་གུ་གཡུག་བྱེད་འདུག་བ་ཨ་ནི་པའི་ཁྱིམ་ཚང་གི་ཁྱི་དེ་ཚུར་ཡོང་བྱས་ད་རུས་པོ་དེ་པ་ཕ་དེའི་རུས་པོ་རེད་པ་ཨ་མ་དེ་སྐྱེ་བ་སྔ་མ་པ་ཕ་དེ་དང་འབྲེལ་བ་ཆེ་པོ་ཡོད་ཙང་དེ་པ་ཕ་དེ་ལ་ཆགས་པོ་ཆགས་པོ་ཡོད་རེད་པ་དེ་ཡིན་ཙང་ད་རུས་པོ་དེ་ལ་དཔེ་རྔམ་ནས་འདུག་ཟེར་བས་རུས་པོ་ཟ་ག་ཡོང་དུས་སྒང་ད་བུ་དེ་དེའི་ཁྱི་དེ་ལ་དཔེ་བཙབས་ནས་ཤི་མི་ཤི་བཙབས་ནས་འོང། ཙབ། ཨ་ནི། ཨ་ནི་སོ་སོའི་དཔེ་ཅིག་ད་ད། ཅིག་གིས་བུ། ད་གིས་བུ་སྐྱེས་བསྡད་པ་དེ་ཞེ་པོ་པང་པ་ལ་ཉར་གཅེས་སྐྱོང་ཞེ་པོ་བྱས། ད་དུ་དེ་དུས་ཁོང་ལ་ཧ་ལས་པའི་བརྡ་ཅིག་འདི་རེད་དོ་ཧ་སང་ངེས་པ་མེད་པ། སོ་སོའི་སྐྱེ་བ་སྔ་མའི་ཕ་དེ་ཁོས་བསད་སོང། བསད། དེའི་ཤ་དེ་ཟ། ཨ་ནི་སྐྱེ་བ་སྔ་མའི་མ་དེ་ཨ་ཅིག་རུས་བུ་དེ་ལ་ཆགས་ནས་ཨ་ནི་རུས་བུ་ཟ་གར་ཡོང་དུས་ཁོས་དེ་ལ་རྡུང་རྡེག་བཏང་ཁོས་བརྒྱབ་སོང། དེ་འདྲ་བྱས། ད་སྐྱེ་བ་སྔ་མའི་དགྲ་དེ་ག་རེ་བྱས་འདུག་ཁོས། ད་པང་ལ་ཉར་ནས་གཅེས་སྐྱོང་བྱས་ཞེ་པོ་རྩ་ཅིག་ཡོད་རེད། འོ་ད་སྐྱེ་བ་སྔ་ཕྱི་གི་གར་སང་དགྲ་དང་གཉེན་གཉིས་ལ་གར་སང་ན་མཐའ་གཅིག་ཏུ་ངེས་པ་མི་འདུག་ཨོ་དེ་འདྲའི་རེད་ད་ང་ཚོ། འཁོར་བ་ན་ང་ཚོ་ད་ད་ད་འདི་བར་འདུག་སུ་ཡོང་གི་རེད་པ་ད་ང་ཚོ་ད་ག་རང་བརྒྱུད་ཡོང་གི་རེད། ད་འདི་དཔེ་མཚོན་ཙམ་གཅིག་ཤཱ་རིའི་བུ་མངོན་ཤེས་ཀྱིས་གཟིགས་གསུངས་པ་རེད་མ་གཏོགས་ང་རང་ཚོ་ད་ག་རང་རེད་ད་ལྟའི་ང་རང་ཚོའི་ཕ་མ་དེ་སྐྱེ་བ་སྔ་མ་ང་རང་ཚོ་དགྲ་དར་མ་ཡིན་སྲིད་ཀྱི་རེད་དགྲ་དར་མ་དགྲའི་ནང་གི་དགྲ་གཙོ་ཡིན་སྲིད་ཀྱི་རེད་ཨ་ནི་ད་ལྟའི་ང་རང་ཚོའི་དགྲ་དར་མ་དེ་རེད་འདུག་ཨ་སོ་སོ་མ་གང་ཅི་དགྲ་དར་མ་དེ་སྐྱེ་བ་སྔ་མ་ང་རང་ཚོ་ཕ་མ་ཡིན་པ་ཐག་ཕ་མ་ཡིན་སྲིད་ཀྱི་རེད་ད་སྐྱེ་བ་སྔ་མ་ཟེར་གོ་ད་སྤྱིར་ན་ད་སེམས་ཅན་ཐམས་ཅད་རང་གི་ཕ་རེད་ཁ་ཚ་ཕ་མ་མ་གྱུར་པ་ཡོད་མ་རེད་ཟེར་གྱི་རེད་པ་འོ་དེ་འདྲའི་བསམ་བློ་བཏང་དུས་གང་ད་ཚེ་འདིའི་ང་རང་ཚོ།

དང་པོ་རྗེའམ་དང་གོ་རང་གི་ག་རེ་རེ་དང་ཨ་མ་རེ་དང་བ་ཨོ་དེ་ཡིན་ས་ཆགས་སྡང་གི་བློ་ཨ་ཅིག་ལྡོག་ཡ་བྱེད་དོ་དེ་གསུང་གི་ཡོད་ས་རེད་ད་འདི། བཤེས་སྤྲིང་གི་ཚིག་འདི་དོན་དག་འདི་རེད་ད་འདི་གོ་བདེ་ཅིག་ལབ་པས་ན་ཕ་ཤ་ཟ་ཞིང་མ་ལ་འཚོག། བསད་པའི་དགྲ་བོ་པང་དུ་ཁུར་ཆུང་མས་ཁྱོ་ཡི་རུས་འཁོར་བའི་ཆོས་ལ་གད་མོ་བྲོ་ཨོ་འདུག་ས་རེད། ད་འདི་ཟེར་བ་ཡ། དཔུང་བཟང་གིས་ཞུས་པ་ལས་རེ་ཞིག་གཅིག་ན་དགྲ་ཡང་མཛའ་བོར་འགྱུར། ད་ང་ཚོ་སྐྱེ་བ་སྔ་ཕྱིའི་དགྲ་གཉེན་ལ་ངེས་པ་མེད་པ་ཙམ་དུ་མ་ཟད་ཚེ་འདིའི་དགྲ་གཉེན་ལ་ངེས་པ་མི་འདུག་བ་ད་ང་ཚོ་ཚེ་སྟོད་ཀྱི་དགྲ་ཚེ་སྨད་ཀྱི་གཉེན་དུ་འགྱུར་ཡ་ལོ་སྔ་མའི་དགྲ་ལོ་འདིའི་གཉེན་དུ་འགྱུར་ཡ། ད་གཉེན་དགྲར་འགྱུར་བའང་ཧ་གོ་ཡ་མི་འདུག་བ། ཉིན་མོ་གཅིག་གི་ཞོགས་ཀས་ཀྱི་སོ་སོའི་གཉེན་ཞིག་ནི་དགོང་དག་དགྲ་ཆགས་འགྲོ་འདུག་དགྲ་ཆགས་འགྲོ་འདུག་བ། ད་འདི་དེ་ང་རང་གསལ་པོ་རེད་ང་རང་ཚོ་ཅིག་འདི་བདུན་ཕྲག་འདི་སྔོན་དུ་བུ་གྲོགས་པོ་རེ་ཞེ་པོ་ཡིན་པ་བཟོ་འདྲ་བདུན་ཕྲག་གཅིག་པོ་གཉིས་པ་དུ་མ་ཡང་མ་མཐུན་པ་ཆགས་ཡང་རྒྱག་རེས་ཤོར་ཡང་དགྲ་ཆགས་ཡ་དེ་འདྲ་འདུག་བ། ཁ་སང་སྔ་མ་ཞིག་ཞུ་ཡིན་པ། ཁྱེད་རང་ཚོ་དེ་རིང་མོ་ཀུ་ལུ་འགྲོ་དུས་ཧ་ཨོ་ཕྱིན་མར་ཕྱིན་ད་ཅིག་འཁྱམ་དགོས་ན་འཁྱམ་ཨ་ཁ་ལག་ཟ་དགོས་ན་ཟ་ཡར་ཡོང་དུས་སྐད་ཆ་ཁོ་རང་མ་བཤད་ཡོང་གི་འདུག་ཨ་མར་འགྲོ་དུས་ད་ཧ་ཨོ་ཕྱིར་དང་དེ་རིང་ང་གཉིས་མར་ཕྱིན་འཁྱམ་འཁྱམ་ཅིག་སྐྱིད་པོ་བྱེད་ཨ་ཁ་ལག་ཞིམ་པོ་ཞིག་ཟ་གོ་ཅིག་ཟ་བྱས་འགྲོ་ག་ཅིག་རེད་ཧ་ཧོ་ཟེར་ད་དེ་རིང་མོ་ག་ལེ་བའི་སྟབས་མ་ལེགས་པ་ཅིག་འཁྲུག་པ་ཤོར་ཨ། ཁྱིམ་ཚང་གཉིས་འཁྲུག་པ་ཤོར་བྱས། ཡར་ཡོང་དུས་ཡོང་གི་མ་རེད། གཅིག་བཱ་སི་ནང་ཕྱིན་པ་བཟོ་གཅིག་ཨོ་ཏྲོ་ནང་ཕྱིན་པ་བཟོ། ས་ཡིན་ནི་ཡིན་སྐད་ཆ་ཁོ་རང་བཤད་ཀྱི་མ་རེད། ད་འདི་ངེས་པ་མི་འདུག་བ། ཁྱེད་རང་ཚོ་མང་པོ་དེ་འདྲའི་ཐུག་མྱོང་ཡོད་ཀྱི་རེད་ང་ཚོའི་ཉི་མ་དེ་འདྲའི་བྲོས། ད། ཆུང་ཆུང་གི་གར་ས་སོ་སོ་མཉམ་དུ་བར་བྲིས་འདུག་བ་དེ་འདྲའི་མང་པོ་ཡོང་གི་འདུག། ད་འདི་གར་ས་ན་ངེས་པ་ཡོང་གི་མ་རེད་བ། ད་ཉི་མ་གཅིག་གི་དགྲ་གཉེན་ལ་ངེས་པ་མི་འདུག་བ་ད་དུ་སུ་རེད་དེ་ཡིན་ཙང་ང་ཚོ་འཁོར་བ་ལ་མཐའ་གཅིག་ཏུ་ཆགས་པ་བྱེད་ཡ་དང་མཐའ་གཅིག་ཏུ་སྡང་བ་བྱེད་ཡ་དེའི་གཞི་དེ་ཡོད་ས་མ་རེད་ཆ་ཚང་གར་ས་ན་ངེས་པ་མི་འདུག་བ་དེ་བྱས། རེ་ཞིག་གཅིག་ན་དགྲ་ཡང་མཛའ་བོར་འགྱུར་མཛའ་བོ་ཉིད་ཀྱང་དེ་བཞིན་དགྲར་འགྱུར་ད་དེ་རིང་སྔོན་འགྲོ་ཆོས་ཚ་པོ་ཞིག་ཡིན་ད་དེ་བཞིན་ཁ་ཅིག་ཀྱང་ནི་བར་མར་འགྱུར་ད་བར་མ་ཟེར་དུས་གང་ལ་ང་རང་ཚོ་དགྲ་གཉེན་གང་ཡང་མ་ཡིན་པའི་སེམས་ཅན་ད་དེ་ལ་བར་མའི་སེམས་ཅན་ཟེར་མཁན་དེ་འདྲ་པོ་རེད་དེ་བཞིན་མཛའ་བཤེས་འགྱུར་བར་རིག་ནས་ནི་བློ་གྲོས་ལྡན་པས་ནམ་ཡང་ཆགས་མི་བྱ་ད་མདོ་བསྡུ་ན་འཁོར་བ་ལ་ཆགས་པ་ལྡོག་ཡག་བྱེད་དུ་གསུངས་རེད་ད་ཆགས་པའི་ཆོ་མི་འདུག་བ། ནམ་ཡང་ཆགས་དུས་ད་ང་རང་ཚེ་འདི་གཉེན་ཡིན་ནའང་ཆགས་རིན་རྒྱུ་ནི་མི་འདུག་བ་ག་རེ་ཟེར་ན་སྐྱེ་བ་སྔ་མ་ང་ཚོའི་དགྲ་རེད་དོ་བ། འདི་རེད། ཚེ་འདི་དགྲ་ཡིན་ནའང་སྡང་རིན་ཆོག་གི་མི་འདུག་བ་ག་རེ་བྱས་ལབ་ད། ཚེ་སྔ་མའི་གཉེན་རེད་འདུག་བ། དེ་ཡིན་ཙང། ད་ཆགས་སྡང་བློ་ཟེར་སྐྱེ་ཡག་གི་གཞི་ཞིག་ཁོ་ར་མེད་དེ་ཁེན་ཅི་ང་ཚོ་ཆགས་སྡང་བློ་དེ་གོང་འཕེལ་ཡོང་གི་འདུག་སྐྱེ་གཞི་རེ་མེད་འདུག་བར་དུ་ནི་ཆགས་སྡང་བློ་སྐྱེ་ཚེ་གཞི་ཞིག་མི་འདུག་ཟེར་འདུག་དེ་རེད་ད། འོ་དེ་ཤེས་བློ་གྲོས་ལྡན་པས་ནམ་ཡང་དགའ་མི་དགའ་དགའ་ཆགས་མི་བྱ་ད་འདོད་དེ་ན་ཆགས་པ་ཅིག་ཡོང་ན་གཉེན་ལ་དགའ་བའི་སེམས་ཀྱི་རྣམ་རྟོག་དང་ད་འདོད་དེ་ན། གཉེན་ལ་དགའ་བའི་སེམས་ཟེར་འདུག་གཉེན་ལ་ཆགས་པའི་སེམས་ཀྱི་རྣམ་རྟོག་དང་བཟློག་ནས་དགེ་ལ་ཅི་བདེ།

གཅིག། ངེས་པ་ཡོད་མ་རེད་ཟེར་དེ་རེད་ད་གཉིས་པ་ག་རེ་ཟེར་ན་ངོམས་པ་མེད་པའི་ཉེས་པ་དེ་རེད། ངོམས་པ། ངོམས་མི་ཤེས་པའི་ཉེས་དམིགས་བསམ་པ་ནི་བཤེས་སྤྲིངས་ལས། ད་ང་ཚོ་ད་ལྟ་བར་དུ་འཁོར་བར་སྐྱེ་བ་བླངས་ནས་འཁོར་བའི་བདེ་སྐྱིད་ད་གཅིག་གི་ཟག་བཅས་ཀྱི་བདེ་སྐྱིད་མང་པོ་མྱོང་ཚར་རེད་ང་ཚོ་བདེ་བ། ཨ་ནི་ཟག་བཅས་ཀྱི་ཚོར་བ་བདེ་བ་མང་པོ་མྱོང་ཚར་རེད་ཡིན་ནའི་ད་ལྟ་བར་དུ་ངོམས་ཡག་ཅིག་མི་འདུག་ཨ། ད་ངོམས་པ་ངོམས་ཡག་མེད་པ་དེ་ག་རེ་ཟེར་ན་ང་ཚོ་གཅིག།

སྔར་ང་རང་ཚོ་ཅིག་འཁོར་བར་སྐྱེ་བ་བླངས་ནས་ད་སྤུ་གུ། ད་ག་རེ་ཟེར་ན་སྤུ་གུ་སྐྱེ་བ་བླངས་ནས་སྤུ་གུ་ད་ཆུང་ཆུང་གི་འོ་མ་བཏུངས་རེད་བ། ང་རང་འོ་མ་འཐུང་ཡ་འོ་མ་ཚེ་རབས་དེ་སྔར་བཏུངས་ཚར་བ་དེ་རྒྱ་མཚོ་ཆེན་པོ་བཞི་ལས་ལྷག་གི་རེད། དེ་ཙམ་དུ་མ་ཟད་མ་འོངས་པ་ལ་ཡང་ང་རང་ཚོ་ཅིག་ད་དུང་ང་རང་ཚོ་ཅིག་བསམ་བློ་ཡང་མ་བཏང་ན་འོ་མ་དེ་རྒྱ་མཚོ་ཆེན་པོ་བཞི་ལས་ལྷག་ད་དུང་འཐུང་གི་རེད། ད་འོ་མ་མང་པོ་འཐུང་གི་རེད་ཟེར་བ་དེ་ག་རེ་ཟེར་ན། དེ་ཅིག་འཁོར་བར་ད། ད་ལྟ་བར་དུ་ད་དུང་ངོམས་ཡ་མི་འདུག་བ་ག་རེད་ན།

ཁོ་མེའི་འཁྲིས་བསྡད་ནས་བདེ་བ་ཞིག་ཡོད་རེད་ཟེར་གི་འདུག་མེའི་འཁྲིས་བསྡད་ན་མཛེ་ནད་ཅན་འདི་ཚོ་མེའི་འཁྲིས་བསྡད་པས་ན་ཨ་འབོད་ཤི་ཤི་ར་ཞིག་ང་ཚོ་མ་སོང་ན་ཅིག་སྐྱིད་སྣང་ཞེ་པོ་ཡོད་རེད་ཟེར་གི་འདུག་སྐྱིད་སྣང་ཡོད་རེད་ཟེར་བྱས་ཙང་ད་འོ་ལགས་སོ་མཛེ་ཅན་ཅིག་སྲིན་བུས་ཉེན་པ་འདི་སོ་སོའི་བདེ་བ་ད་ཅིག་སྐྱེ་ཡའི་ཆེད་དུ་མེ་ལ་ཀུན་བསྟེན་གི་རེད་ཡིན་ནའི་མེ་ལ་ག་ཚོད་བསྟེན་པས་ན་ཁོ་བསྟེན་གྱིན་འདོད་འདོད་འགྲོ་རེད་དེ་ཙམ་དུ་མ་ཟད་སོ་སོའི་ག་རེད་མཛེ་ནད་འདི་ནི་ཞི་ཡ་ཡོད་མ་རེད་མེ་ལ་བསྟེན་ཡོང་དུས་ཀ་མཛེ་ནད་འདི་ཕན་འགྲོ་དགོས་ཟེར་རེད

ད་ཆུང་མ་ང་ཚོ་མཛེ་ནད་རྒྱབ་ཡོང་ནི་མེ་ལ་བསྟེན་མྱོང་ཡོད་ས་མ་རེད་ད་མེ་ལ་བསྟེན། མཛེ་རྒྱབ་སིག་རུ་བ་མཛེས་རྡོ་རྗེ་བསྟན་དུ་བ་ཞིའུ་དུ་བ་མཛེས་ཆེན། འདོད་པ་རྣམས་ལ་ཆགས་པ་མཁྱེན་པར་མཛོད། འོ་འདི་དཔེ་རེད་ད། ཞེས་དང་ད་ང་ཚོ་འདོད་པ་རྣམས། འདོད་པ་ང་རང་ཚོ་ཞིག། ཞི་བར་མི་འགྱུར་དེ་འདྲ་ད་སོ་སོའི་ནད་འདི་མ་ཞི་བ་ཙམ་དུ་མ་ཟད་ནད་འདི་ཇེ་སྡུག་ཏུ་ཕྱིན། ཨ་ནི་བདེ་བ་འདི་ལ་བསྟེན་འདོད་ཆེར་ཆེར་འགྲོ་གི་རེད། བྱས་ཙང་འདོད་པ་རྣམས་ལ་ཆགས་པ་ཡང་མཁྱེན་པར་མཛོད་ད་ང་ཚོ་འདོད་པའི་བྱ་སྤྱོད་ཟེར་ངེས་མི་འདུག་སྤྱིར་བཏང་འཁོར་བའི་ཕུན་སུམ་ཚོགས་པ་འདི་ལ་ཆགས་པ་ཟེར་དེ་འདྲ་ཞིག་རེད་ག་ཚོད་བསྟེན་པས་ན་བསྟེན་གྱིན་འདོད་དུ་འཇུག། ཅེས་དང། ཕར་ཕྱིན་བསྡུས་པ་ལས་ཀྱང་འདོད་པ་འདི་དག་ཐོབ་པ་དང་ཉིན་གཅིག་བཞིན་དུ་བསྟེན་པ་དང་མང་དུ་སྤྱད་པས་མི་ངོམས་ན། དེ་ལས་ནད་ཆེན་གང་ཞིག་ཡིན། འདོད་པ་ཟེར་ན་ད་ཅིག་ལ་སོ་སོའི་འདོད་པ་འདོད་ཆགས་དེ། དངོས་པོ་གང་ཞིག་དེ་དག་ཐོབ་པ་དང། ཐོབ་པ་དེ་ཉིན་གཅིག་བཞིན་དུ་བསྟེན་པ་ཡང། མང་དུ་སྤྱད་པས་ནི་ད་དུང་གང་ཟེར་དངོས་པོ་དེ་ལ་ངོམས་ཡ་མི་འདུག། མང་དུ་སྤྱད་པས་མི་ངོམས་ན། དེ་ལས་ནད་ཆེན་གང་ཡིན་ད་འདི་ལས་ནད་ཆེ་བ་ཞིག་ག་པར་ཡོད་རེད། ངོམས་པ་མེད་པའི་ནད་འདི་ག་རེ་ཟེར་ན། འོ་ལགས་སོ་ནད་ནང་གི་ནད་སྡུག་ཤོས་ཤིག་རེད། དེ་ལས་ནད་ཆེན་གང་ཞིག་ཡོད། ད། ཅེས་འདོད་ཡོན་ལ་ཇི་ཙམ་སྤྱད་ཀྱང་ངོམས་པ་མེད་པར་གསུངས་ལ། ད་འདོད་པའི་ཡོན་ཏན་ལ་ག་ཚད་སྤྱད་རུང་ཅིག་ངོམས་པ་མེད་པར་གསུངས་ལ། ཁྱད་པར་དུ་མྱ་ངན་བསལ་བ་ལས་གསུངས་པ་ལྟར་བསམས་ན་ནི་ཤིན་ཏུ་སྐྱོ་བར་འགྱུར་ཏེ། ད་ངོམས་པ་མེད་པ་ཙམ་དུ་མ་ཟད། ཨ་ནི་ད་ག་ནང་བཞིན། མྱ་ངན་བསལ་བ་ཟེར་དང་བ་ལ་བཅོམ་ལྡན་འདས་ཀྱིས་མདོ་སྦྱིན་ཟེར་བས་མྱ་ངན་བསལ་བ་ལས་གསུངས་པ་ནང་བཞིན་གྱི་ང་རང་ཚོ་བསམ་པས་ན་དེ་བས་ག་ཟེར་ན་ཤིན་ཏུ་སྐྱོ་བ་ཡོང་གི་རེད། ག་རེ་ཟེར་ན་ཡང་དང་ཡང་དུ་དམྱལ་བ་ན་ཟངས་ཞུན་བ་ལ་སོགས་བསྐོལ་བ་གང་འཐུངས་པ། ད་ང་རང་ཚོ་དམྱལ་བ་ཚ་དམྱལ་ལ་སྐྱེས་ནས་དམྱལ་བ་ཚ་དམྱལ་གྱི་ཨ་ནི་ཟངས་ཞུན་ད་མདོ་དོན་ཁྲོ་ཆུ་ཁོལ་མ་ཟིག་མར་བས་འདི་ང་རང་ཚོ་གང་བཏུང་བ་དེ་ཡང་རྒྱ་མཚོ་ཆེན་པོ་ནང་གི་ཆུ་ཆུ་ལས་མང་བ་བཏུང་གི་རེད་དེ་གང་བཏུང་ཡང་རྒྱ་མཚོའི་ནང་གི་ཆུ་ལ་ཡང་དེ་ཡི་ཚད་ཙམ་ཡོད་མ་ཡིན་དེ་བྱས། ད་མདོ་དོན་དམྱལ་བ་ག་རེ་ཟེར་ན་ཚ་དམྱལ་དེའི་ནང་ནས་ཀྱང་ཕལ་ཆེར་ཁྲོ་ཆུ་ཁོལ་མ་འཐུང་ཡ་ཐོན་སོང། མནར་མེད་དུ་སུ་ཡོང་གི་འདུག་ཨང། འོ་དོན་དུ་ཁྲོ་ཆུ་ཁོལ་མ་འདི། ང་རང་ཚོ་བཏུང་བའི་ཁྲོ་ཆུ་ཁོལ་མ་འདི་རྒྱ་མཚོ་ལས་ཡང་ཨ་ནི་གང་ལ་སོ། ཚད་མང་བ་རེད་དེ་ཚད་ཙམ་ཡོད་མ་ཡིན། ཁྱི་དང་ཕག་ཏུ་གྱུར་པ་ན་མི་གཙང་བ་ནི་གང་ཟོས་པ། ང་རང་ཚོ་ཁྱི་ཕག་གི་ལུས་ལེན་ནས་ཁྱི་དང་ཕག་གི་ལུས་ལེན་ནས་ད་མི་གཙང་བ་བཟས་པ་དེ་ཡང་དེང་སང་གི་ཅིག། ཅིག། བཟས་བཞག་པ་དེ་ཡག་གོ་ལ་རྩྭ་བཤད་པ་ནི་རིའི་རྒྱལ་པོ་རི་ལས་ལྷུན་པོ་ལས་མང་ཙམ་ཡང་བཟས་ཚར་རེད། ད་ང་ཚོ་ཁྱི་དང་ཕག་གི་སྐྱེ་བ་མང་པོ་ལེན་ཚར་རེད་བ་ཕག་གི་སྐྱེ་བ་ལེན་དུས་གང་རེ་གང་བྱུང་མ་བྱུང་ཟ་གི་འདུག་བ་མི་ཡི་བཙོག་པ་ད་ལྟ་མཐོང་ཚད་ཟ་གི་འདུག་བ་འོ་དེ་འདྲའི་མཐོང་ཚད་བཟས་བཞག་པའི་ད་དངོས་པོ་དེ་ཡར་སྤུངས་པས་ན་རིའི་རྒྱལ་པོ་རི་རབ་ལས་ལྷག་གི་རེད་ཟེར་ལྷག་གི་རེད་རིའི་རིའི་རྒྱལ་པོ་འོ་ལྷུན་པོ་ཡི་ཚད་ལས་ཤིན་ཏུ་ལྷག་པར་འགྱུར་མཛའ་བཤེས་རབ་ཏུ་འབྲལ་བ་ཡིས་འཁོར་བའི་གནས་སུ་གང་ངུས་པ་ད་ནང་བཞིན་ང་ཚོ་ཅིག་སྐྱེ་བ་དེ་ལ་སོ་སོའི་པའི་གཉེན་ཉེ་དུ་དང་སོ་ཁ་བྲལ་ནས་ཨ་ནི་ཅིག་ངུས་པ་ཡོད་རེད་བ་ངུས་ནས་ཨ་ནི་མིག་ཆུ་བཏོན་པ་དེ་མིག་ཆུ་མིག་ཆུ་ཆུ་དེ་ཡང་ཨ་ནི་རྒྱ་མཚོ་ཆེན་པོ་ལས་ཡང་མང་བ་རེད། འོ་འདུག་སེ་རེད། ད་ལྟ་འདི་བར་དུ། འཁོར་དེ་རེད་འཁོར་ད་ག་དང། མཛའ་བཤེས་རབ་ཏུ་འབྲལ་བ་ཡི། འཁོར་བའི་གནས་སུ་གང་ངུས་པ། གཉེན་ཉེ་དུ་དང་ཁ་བྲལ་དུས་ང་ཚོ་སྐྱོ། ཨང་ངུས་ངུས་ཡ་དེ་འདྲ་ཡོད་རེད་བ། དེ་ནས་ངུས་པའི་ད་མིག་གི་མ་མིག་ཆུ་དེ་ཡང། ཨང་རྒྱ་མཚོ་ཆེན་པོ་ལས་ཡང། མང་བ་རེད་ཟེར་ཡ། མིག་གི་ག་ས་མཆི་མའི་ཐིགས་པ་ཡི། སྣོད་དུ། སྣོད་དུ་རྒྱ་མཚོ་ཡང། རུང་མ་ཡིན། ད་རྒྱ་མཚོའི་བེ་ཅིག། ཅིག། སྣོད་དེ་ཡང། ང་ཚོ་མིག་ཆུ་དེ། བེ་ཅིག། ཆུད་མ་སོང་བ་ཟེར་མདོ་དོན་ད་མིག་ཆུ་དེ་ཧ་ལས་པའི་མང་པོ་བཏང་ཚར་རེད། ད་འདི་ངོམས་པ་མེད་པ་རེད་ཟེར་བ་ལྟ། ཕན་ཚུན་དག་ཏུ་རྩོད་པའི་ཕྱིར་མགོ་བོ་བཅད་པ་གང་ཡིན་པ་སྤུངས་ཏེ་འདི་དག་མཐོ་བ་ནི་ཚངས་པའི་འཇིག་རྟེན་ལྷན་སྐྱེས་ཚེ་ཕན་ཚུན་གཅིག་ལ་གཅིག་ལ་འཐབ་ནས་མགོ་བོ་བཅད་དེ་ང་རང་ཚོ་མགོ་འདི་ཡང་ཨ་བཅད་བཞག་པའི་མགོ་འདི་ཡང་གཅིག་སྒང་གཅིག་སྤུངས་པ་ན་ཚངས་པའི་འཇིག་རྟེན་ལ་ལྷག་རིན་ཡིན་གྱི་ད་སྐྱེ་བ་གྲངས་མེད་པ་ལེན་དུས་ང་ལ་ཕར་ཡང་མང་པོ་བསད་ཚར་ཚུར་ཡང་མང་པོ་བསད་ཚར་བ་འོ་དེ་འདྲའི་བསད་བཞག་པའི་མགོ་འདི་ཨ་ཡག་སྤུངས་པས་ན་ཨ་ཅིག་ཚངས་པའི་འཇིག་རྟེན་ལ་ཡག་ཐུག་གི་རེད། སྲིན་བུར་གྱུར་ཚེ་རབ་བཀྲེས་པས། འོ་ལགས་སོ་ས་ལུད་ཟོས་པ་གང་ཡིན་པ། ང་ཚོ་སྲིན་བུར་གྱུར། ད་སྲིན་བུ་ཟེར་ཞིག་འདུག་བ་དེ་གྱུར་ནས་ང་ཚོ་བཀྲེས་པའི་ཨོང་ཀི། ས་དང། ལུད་ལ་ཟོས་པ་གང་ཡིན་པ་དེ་ཡང་ད་མི་སྲིན་བུ་ཟེར་དེ་ཕལ་ཆེར་འབུ་སྲིན། གོ་རིམ་བྲིས་ཀྱི་འདུག་འདི་སྲིན་འབུ་སྲིན་ད་ང་འབུ་སྲིན་གྱི་སྐྱེ་བ་མང་པོ་ལེན་ནས་ཨ་ས་ཟ་གི་རེད་ལུད་ཟ་གི་རེད་གང་བྱུང་མ་བྱུང་ཟ་གི་རེད་བ་འོ་འདུག་སེ་རེད། གང་ཡིན་པ་དེ་འོ་མའི་རྒྱ་མཚོ་ཆེ་ནང་དུ་དེ་ཡིས་བཀང་ན་ཤིན་ཏུ་འགེངས། འོ་འོ་མའི་རྒྱ་མཚོའི་ནང་ལ་ཕར་བླུག་བླུག་ནས་ད་དུང་ཡག་ཅིག། མ་ཆུད་པ་ལྟ་བུ་ཡོང་གི་རེད་ད་དུང་ཆ་ཚང་ག་ས་ན་ད་ཅིག། ངོམས་པ་མེད་པའི་དེ་རེད་ཟེར་རེད་ངོམས་ཡག་ཡོད་ན་དང་པོ་ཉིད་ད་གཅིག་དང་ངོམས་དགོས་ཡོད་པ་ད་དུང་ངོམས་མི་འདུག་བ། ཞེས་གསུངས་པ་ད་སྲིད་པའི་ཕུན་ཚོགས་ཇི་སྙེད་ཐོབ་ཀྱང་བསླུས་པ་དང་ད་དུང་མ་འབད་ན་ད་ད་དུང་བར་ང་ཚོ་ངོམས་པ་ངོམས་པ་མེད་པ་ཡིན་ཙང་དེ་ལ་ཆགས་ནས་བསྡད་དེ་གལ་སྲིད་ངོམས་ཡག་ཚོད་བྱས་ན་མཚམས་བཞག་གི་རེད་བ། མཚམས་བཞག་ནས་ད་ང་ཚོ་འཁོར་བ་ལ་ག་རེ་ཟེར་ན་ཨ་ནི་ཅིག་ཕྱི་ཕྱག་འཚལ་གི་རེད་བ་ད་དུང་བར་དུ་ང་ཚོ་འཁོར་བ་ལ་ཕྱི་ཕྱག་མ་འཚལ་བ་དེ་ཨ་དེ་ག་རེ་ཟེར་ན་ངོམས་པ་མེད་ཙང་ད་དུང་བྱུང་ན་བསམ་ད་དུང་བྱུང་ན་བསམ་འོ་དུ་སུ་ལྷག་ད་ང་ཚོ་འཁོར་བ་ལ་ལྷག་ཡག་འདི་རེད། དེ་ཡིན་ཙང་སྲིད་པའི་ཕུན་ཚོགས་ཇི་སྙེད་ཐོབ་ཀྱང་སོ་སོ་རང་ཉིད་ཚུར་བསླུས་བཞག་རེད་ཁོས་བསླུས་པ་མ་གཏོགས་ང་རང་ཚོར་ད་འདི་བར་སྲིད་པའི་ཕུན་ཚོགས་བསླུས་བཞག་པ་མ་གཏོགས་སྲིད་པའི་ཕུན་ཚོགས་ང་ཚོར་ཕན་ཐོགས་པ་ཅི་ཡོད་མ་རེད་འདི་རེད། ཇི་སྙེད་ཅིག་ཐོབ་ཀྱང་བསླུས་པ་དང་ད་དུང་མ་འབད་ན་དེ་ལྟར་འགྱུར་བའི་ཚུལ་བསམ་ད་ད་དུང་འདི་ནས་ཕར་ང་ཚོ་ཅིག་སྲིད་པའི་ཕུན་ཚོགས་ལ་ཞེན་པ་ལོག་པའི་བློ་ཅིག་སྐྱེ་མ་ཐུབ་ན་ད་དུང་ཡང་ང་རང་ཚོ་ཁོས་ང་རང་ཚོ་བསླུས་ཀྱི་རེད། ཨ་ནི་ཇེ་སྡུག་ཇེ་སྡུག་ཇེ་སྡུག་ཕྱིན་ད་ནི་ང་རང་ཚོ་མིའི་ལུས་རྟེན་ཐོབ་བཞག་པ་དེ་ཡང་ཁོས་ག་རེ་ཟེར་ན་མེད་པ་བཟོ་གི་རེད། ག་ཚོད་ང་འདུག་ཨ་ནོར་ལོངས་སྤྱོད་ལ་ཆགས་ད་ནི་གཏམ་སྙན་གྲགས་ལ་ཆགས་ནས་ཨ་ནི་ཆགས་སྡང་ཤུགས་ཆེ་པོ་ཞིག་སྐྱེས་ཀྱི་འདུག་ཨ་ནི་ནོར་ལོངས་སྤྱོད་ལ་ཆགས་པའི་ཆགས་པ་གཏམ་སྙན་གྲགས་ལ་ཆགས་པའི་ཆགས་པ་འོ་དེ་འདྲ་བའི་ནོར་ལོངས་སྤྱོད་དང་གཏམ་སྙན་གྲགས་ཅིག་མ་ཐོབ་པས་ན་དེ་ཐོབ་ཡག་ཆེད་དུ་འབད་བརྩོན་བྱས་ནས་འཐབ་རྩོད་བྱས་ནས་ཡང་གཞན་དང་ལ་དུད་འགྲོ་དང་གང་དང་ཡང་ཅིག་ཡོང་གི་ལས་ངན་པོ་ཞིག་བསགས་ཀྱི་འདུག་ད་མཐར་ཐུག་ན་སྲིད་པའི་ཕུན་ཚོགས་ཀྱིས་ང་ཚོ་ད་གཡུག་སེ་ངན་སོང་གསུམ་ལ་གཡུག་བཞག་གི་ཡོད་ཟེར་དེ་རེད་ད་ང་ཚོ་ཕུང་འགྲོ་ཡག་འདིར་འདུག་བ། འོ་འདུག་ཅེས་དགེ་བའི་བཤེས་གཉེན་གསང་ཕུ་བའི་ཞལ་ནས་ད་གདོད་འཁོར་བ་འདིར་འོ་ལགས་སོ་གན་བུབ་མང་པོ་ཞིག་བྱ་དགོས་པ་འདི་ཉམས་ལ་རེ་མ་བབས་པ་གསུང་བ་ལྟ་བུའི་བློ་མ་སྐྱེས་ཀྱི་བར་དུ་ད་འཁོར་བ་འདིར་གན་བུབ་ཟེར་དུས་ལ་ད་ང་ཚོ་མོ་སོང་བྱེད་སྟངས་ད་ལྟ་ལོག་རེད་ཟེར་སྐད་ཅིག་ཟིན་དང་ད་པ་ད་ང་རང་ཚོ་བྱེད་བསྡད་པ་འདི་ག་རེད་ཟེར་ན་འཁོར་བའི་ཕུན་ཚོགས་ལ་ཆགས་ཨ་འདིའི་དོན་དུ་རྐྱང་རྐྱང་རྒྱུགས་བསྡད་རེད་བ། ད་གན་བུབ་ཟེར་ད་ག་རེ་རེད་བྱེད་སྟངས་ལོག་ནས་འཁོར་བའི་ཕུན་ཚོགས་དེ་ལ་ཞེན་པ་མེད་པར་བྱས་འཁོར་བའི་ཕུན་ཚོགས་དེ་ལ་ཕར་ག་རེ་ཟེར་ན་གཅིག་ཉེས་དམིགས་སུ་མཐོང་ནས་ཨང་གཅིག་བསམ་བློ་ཞིག་བཏང་དགོས་རེད་གསུང་དགོས་ཟེར་ལྟ་དེ། འོ་དེ་འདྲའི་བསམ་བློ་ད་བློ་སྣ་མ་སྐྱེས་ཀྱི་བར་དུ་ང་ཚོ་བསམ་དགོས་རེད་ཟེར། འོ་འདུག་ཟེར་ཞེས་ད། དེ་ཚོའི་རིགས་དེ་ཡང་ཡང་བསམ་བཏང་ན་ངོམས་པ་མེད་པ་ཟེར་ཡག་དེ་འདྲའི་ད་ལྟ་ག་ལྷག་པར་དུ། ངེས་པ་མེད་པའི་ཚུལ་དེ་ཡག་པོ་བསམ་བཏང་བ་ན། ང་ཚོ་ད་ལྟ་འོག་ལ་ཐེག་པ་ཆེན་པོའི་སེམས་བསྐྱེད་དམིགས་རྣམ་སྐྱོང་ཡོང་དུས་སྔོན་ལ་ཨང་གཅིག་བཏང་སྙོམས་ཟེར་ཞུས་པ་ཕལ་ཆེར་བཏང་སྙོམས་ཁ་ཐུག་འདི་དཔེ་གནད་འགག་ཆེ་པོ་ཞིག་རེད།

འོ་འདུག་ཟེར། དཔེར་ན། ཁྱོ་ག་ཅིག་སོ་སོའི་ཆུང་མ་དེ་ལ་ཆགས་པས་ན་ཆུང་མ་དེ་ག་རེ་རེད་དོ། སོ་སོའི་དགྲ་རེད་དོ། དེ་བྱས། དེ་ནང་བཞིན། སོ་སོ་པའི་ཅིག་དགྲ་དེ་ལ་ཡང། ཅིག་ང་ཚོ་མ་སོང། སྡང་བ་སྐྱེ་སའི་དགྲ་ཅིག་ཡང་མི་འདུག་བ། ག་རེ་ཟེར་ན། གང་ལ་སྡང་བ་སྐྱེ་སའི་དགྲ་དེ་སོ་སོའི་ག་རེ་རེད་དོ། གཉེན་རེད་དོ། དེ་ཡིན་ཙང་ཆགས་སྡང་སྐྱེ་སའི་གཞི་ཁོ་རང་ཡོད་མ་རེད། ད་ང་ཚོས་ཆགས་སྡང་ག་རེ་བྱས་ནས་སྐྱེ་རེད་ཟེར་ན་དེ་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་པའི་ཁར་སྐྱེས་པ་རེད་མ་གཏོགས་དངོས་པོའི་གནས་ཚུལ་ལ་ཆགས་སྡང་སྐྱེ་སའི་གཞི་ག་རེ་རེད། མི་འདུག་ཨ། ཨོ་དེ་ཡིན་ཙང་འདུག་ཟིན་ཙང་འདུག་བསམ་དང་འདུག་གང་ལྟར་ཆགས་སྡང་ཟེར་དེ། ཅིག། ཨོ། ཨ། ང་རང་ཚོ་ཅིག་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་བྱེད་པ་ཅིག་ར་འཕྲོད་དུས་གང་ལྟར་བྱས་ནས་པས་ཅིག་བློ་ལ་པས་ཅིག་ཡོང་གི་ཡོད་ཟེར་རེད་ད་འདི་བྱས། ད་དེ་ནས་ག་ཟེར་གསུམ་པ་ག་རེ་རེད། ལུས་ཡང་ཡང་འདོར་བའི་ཉེས་པ་ཟེར་དེ་རེད་ད་ང་ཚོ་ཅིག། འཁོར་བར་སྐྱེ་བ་ད་འདི་བར་འཁོར་བར་སྐྱེ་བ་བླངས་ཚར་ད་འདི་བར་དུ་བླངས་ཚར་རེད་དེ་ཡིན་ནས་ལུས་པས་ཅིག། སྔར་སྐྱེ་བ་བླངས་ནས་ད་འདི་བར་དུ་ལུས་གཅིག་མ་རེད་པ་ལུས་ཡང་ནས་ཡང་ནས་འདོར་དགོས་འདུག་ག། ཨ། ཅིག། ཨོ། དེ་སྲིད་དགོས་ཟེར་རེད། ལུས་ཡང་ནས་ཡང་དུ་འདོར་བའི་ཉེས་དམིགས། དེ་ཡང་ལུས་འདོར་ལེན་བྱེད་དུས་གང་ལ་རང་དབང་མི་འདུག་ག། ཕ། ལུས་དེ་ཚུར་ལེན་དུས་གང་ག་རེ་དབང་གིས་ལེན་གྱི་འདུག་ལས་ཉོན་དབང་གིས་ལུས་བཟང་ངན་ག་རེ་ནི་རང་དབང་ཡོད་མ་རེད་ང་ཚོ་ལྟ་བུ་ཡིན་ན། ཨོ། ཚེ་ཕྱི་མ་དེ་ང་མིའི་ལུས་རྟེན་ཡག་པོ་དེ་འདྲ་གཅིག་ལེན་དགོས། ཨ་ནི་གཅིག་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་དེ་གའི་ལུས་ཕུན་སུམ་ཚོགས་པ་ཡོད་དེ་གའི་ཨོ་དེ་འདྲ་ཡག་པོ་གཅིག་ལེན་དགོས་བསམ་བསམ་ཞིག་ང་རང་ཚོ་ལ། ཅིག་བསམ་པ་ཙམ་ཡོད་པས་ནས་འདི་ནང་བཞིན་སོ་སོར་རང་དབང་འདུག་གས། ཡོད་མ་རེད་པ། དེ་མེད་པར་ག་རེའི་དབང་གིས་རེད་ད་ལས་ཉོན་དབང་གིས་ག་འདྲ་ཞིག་ལེན་དགོས་ན་མདོག་ངན་པོ་ཞིག་ལེན་དགོས་ན་འདྲ་ཡང་གཅིག་གི་ལོངས་སྤྱོད་ཕུན་སུམ་ཚོགས་པ་ཞིག་ལེན་དགོས་ན་སྐྱོ་པོ་ཞིག་ལེན་དགོས་ན་ད་ལས་ཉོན་དབང་གིས་ཞིག་ཆགས་འགྲོ་ཡ་རེད་འོ་ཐུགས་ས་རེད་ཨ་མཐར་འདོར་ཡོང་དུས་གང་ལ་སོ་སོར་རང་དབང་མི་འདུག་བ་ག་རེ་འདོར་བཞག་ཡང། ལས་ཉོན་གྱིས་འདོར་བཞག་གི་རེད་མ་གཏོགས་སོ་སོ་ལ་རང་དབང་མི་འདུག་བ་འོ་འདི་ལྟ་འདི་རེད་ཡ། ལུས་ཡང་ཡང་འདོར་བའི་ཉེས་པ་ནི་སེམས་ཅན་རེ་རེས་ལུས་བླངས་ནས་དོར་བའི་ལུས་བླངས་ཨ་དོར་བའི་ག་ས་ན། རུས་པ། མ་གོད་ན་འོ་ལགས་སོ་ལྷུན་པོ་ལས་ཀྱང་མང་སྟེ་ད་ང་ཚོ་སེམས་ཅན་རེ་རེ་ཡི་ལུས་བླངས་མཐར་དོར་ནས་ཨ་ནི་ཅིག་ང་ཚོ་ཅིག་ལུས་པོ་ཕར་དོར་ཤི་བའི་རུས་བུ་བྱུང་རུ་བ། རུས་བུ་འདི་མ་གོད་ན་ཟེར་དུས་རུས་བུ་འདི་མེ་ལ་སྐྲ་རབ་ཏུ་འགྲོ་དང་མེ་ལ་སྲེག་པ་དང་དེ་ནང་བཞིན་ཨ་ནི་ཅིག་རུས་བུ་འདི་རྩམ་ནས་མ་བརྩམ་ཅིག་དག་ན་དང་དུ་བར་དུ་བྱ་ཤེས་པས་ན། ང་རང་ཚོ་ཨ་ནི་ཅིག་སྐྱེ་བ་བླངས་པའི་ཨ་ནི་ཅིག་སྐྱེ་བ་ག་ལུས་ཕར་དོར་བའི་ཨ་ནི་ཅིག་རུས་པ་འདི་རིའི་རྒྱལ་པོ་རི་རབ་ལས་ཀྱང་མཐོ་བ་རེད་མང་བ་རེད་ལྷུན་པོ་ལས་ཀྱང་མང་འདི་ལྟ་འདི་ལུས་གྲངས་མེད་པ་བསྙེན་པར་ད་སྤྱིར་བཏང་སྔོན་འགྲོ་ཡི་དྭགས་ཆེ་ས་སོགས་ཡིན་སྲིད་རེད་ཁོ་བོའི་ང་ཚོ་སྐྱེ་བ་གྲངས་མེད་པ་ཞིག་སྔར་ལེན་ཚར་བ་ད་ལྟ་ལེན་དང་ལེན་མ་འོངས་པར་ལེན་རྒྱུར་བསམ་ད་དུང

ད་དེ་འདུལ་བ་ལུང་ནས་ག་རེ་གསུངས་འདུག་བསགས་པ་ཀུན་གྱི་མཐའ་འཛད་ཅིང་མཐོན་པོ་རྣམས་ཀྱི་ཨ་ནི་ག་ཚོད་མཐའ་ཡང་ལྟུང། ད་ནོར་ལོངས་སྤྱོད་ག་ཚོད་བསགས་པའི་མཐའ་མ་འཛད་འགྲོ་བ་རེད་ཟེར། ཨ་ནི་མཐོན་པོ་ག་ཚོད་ཐོབ་པའི་མཐའ་མ་དེ་ལྷུང་འགྲོ་བ་རེད་ཟེར། ཕྲད་པའི་མཐའ་དེ་ཅི་དང་དེ་བྱ་ཚང་བྱ་ཡ་འདུག་ཕྲད་པའི་མཐའ་ནི་འབྲལ་བ་ཡིན། གསོན་པའི་མཐའ་ནི་ག་རེ་འཆི་བ་ཡིན། ད་འདུལ་བ་ལུང་འདིའི་རྣམ་གཞག་འདི་ཡང། ཨ་ནི་ལུས་ཡང་ཡང་དོར་བའི་ཚུལ་ནང་ཕར་བླུགས་ཞེས་འབྲི་སྲོལ་ཡོད་འདུལ་བ་ལུང་ལས་གསུངས་པ་ནང་བཞིན་གྱིས་བསགས་པ་ཀུན་གྱི་མཐའ་འཛད་ཅིང། མཐོན་པོ་རྣམས་ཀྱི་མཐོན་པོ་རྣམས་མཐོན་པོ་རྣམས་ཀྱི་མཐར་ལྷུང་འགྱུར། ཕྲད་པའི་མཐའ་ནི་འབྲལ་བ་ཡིན། གསོན་པའི་མཐའ་ནི་ག་རེ་རེད། གསོན་པའི་མཐའ་མ་དེ་འཆི་རྒྱུ་རེད་བ་དེ་གཅིག། ད་བཞི་བ། ཡང་ཡང་ཉིང་མཚམས་སྦྱོར་བའི་ཉེས་པ་ད་ང་ཚོ་ལུས་དོར་ནས་ག་འདྲ་བྱས་ན་དེ་རྗེས་ཀྱི་ལུས་པོ་ཅིག་བླང་དགོས་རེད་བ། ཕར་དོར་བ་ཡིན་ཙང་ཡང་བསྐྱར་ཅིག་བླང་དགོས་རེད་བླང་ཡོང་དུས་ག་ནས་ཉིང་མཚམས་སྦྱོར་དགོས་རེད་བ། བཞི་བ་ཡང་ཡང་ཉིང་མཚམས་སྦྱོར་བའི་ཉེས་དམིགས་ནི་མ་ཡི། ཨ་ནི་ཐུག་མཐའ་རྒྱ་ཤུག་ཚིག་གུ་ཙམ་རི་ལུར་བགྲངས་ཀྱང་ས་ཡིས་ལང་མི་འགྱུར། ད་རྒྱ་ཤུག་ཚིག་གུ་ཙམ་ཟེར་དུས་དེ་ཡིན་ཟེར་བ་ང་ཚོ། ཏག་ཏག། ཤུག་པ་ཡོད་རེད་ཤུག་པའི་ཤུག་འབྲུ་རྒྱ་ཤུག་རིལ་རིལ་ཞིག་ཨོ་འདི་ཚིག་གུ་ཟེར་ན་ཁོ་རིལ་རིལ་ཡིན་ཟེར་རེད་རིལ་རིལ་འདི་ང་ཚོ་འདུག་སའི་ཨོ་དཔེ་ཅིག་རིལ་བུ་འདི་འདུག་ང་ཚོ་བཀང་ནས་ཡ་ཅིག་ཨོ་དཔེ་ཅིག་ཨོ་འདིར་བ་རིལ་བུས་ཡོངས་སུ་གསོ་བ་བཀང་ས་ཐམས་ཅད་ཡོངས་སུ་བཀང་འདི་གྲངས་ཀ་རེ་རེ་བརྩི་བས་ནས་གྲངས་ཀ་འདི་ང་རང་ཚོ་གི་ཨོ་ལགས་སོ་ཨོ་ཉིང་མཚམས་སྦྱོར་ད་ལུས་བླངས་པ་འདི་ལས་ཀྱང་གྲངས་ཀ་ཉུང་བ་རེད་ད་ང་ཚོ་ལུས་བླངས་པ་འདི་ལས་མང་གི་རེད་ཟེར་ཡ་སོ་རེད་པ། འདི་རེད། མ་ཡི་ག་རེ་ཟེར་ཐུག་མཐའ་འོ་ལགས་སོ་རྒྱ་ཤུག་ཚིག་གུ་ཙམ་རི་ལུར་བགྲངས་ཀྱང་མ་ཡི་ས་ཡིས་ལང་མི་འགྱུར་ད་འདི་བགྲང་གི་ཆ་ནས་འོ་མ་པས་བགྲང་གིས་མི་ཆོད་པ་ཞིག་བླངས་ད་ང་ཚོ་ཉིང་མཚམས་སྦྱོར་དུས་སྒང་ལ་མ་ཡི་མངལ་དུ་ཉིང་མཚམས་སྦྱོར་དགོས་ར་མ་བགྲང་གིས་མི་ཆོད་པ་ཞིག་ཉིང་མཚམས་སྦྱར་ཟེར། མ་བགྲང་གིས་མི་ཆོད་པ་ཞིག་མངལ་དུ་ང་རང་ག་རེ་ཉིང་མཚམས་སྦྱར་རེད་བཤད་དང་དེའི་འགྲེལ་པར་མདོ་དྲངས་པ་ལས་དགེ་སློང་དག་དཔེར་ན་སྐྱེ་བོ་འགའ་ཞིག་གིས་ས་ཆེན་པོ་འདི་ལས་རྒྱ་ཤུག་གི་ཚིག་གུ་ཙམ་གྱི་རི་ལུ་རྡོག་རྡོག་འདི་ལྟ་བ་ས་ཆེན་པོ་འདི་ལ་ག་རེ་བླུ།

དེ། ཤུག་འབྲུ། ད་ཤུག་པའི་འབྲུ། དེ་གཡོན་དུ་ཤུག་འབྲུ་མང་པོ་ཡོད་ས་རེད། ཤུག་འབྲུ་དེ་ཨན། ཆུང་ཆུང་རབ་ཏུ་བཙོས་ཨན་དེ་ཆོས་ཀྱི་ཆོས་རེད་ཟེར་ཏོ་མང་པོ་ཆོས་རེད་ཟེར་ཏོ། འོ་དེ་ད་ཤུག་འབྲུ་དེ་དཔེར་ང་རང་ཚོ་ཞིག་ས་ཆེན་པོར་ཡང་བཀང་ཨན་རེ་རེ་གྲངས་ཀ་བརྩིས་པ་ཡིན་ན་དེ། དེ་ལས་ཀྱང་སོ་སོའི་ག་རེ་ཟེར་ན། མ། གི་མངལ་དུ་ཉིང་མཚམས་སྦྱར་བ་དེ་མང་གི་རེད། འདི་ནི་བདག་གི་མ་འོ་འདི་ནི་བདག་གི། མ་དེའི་མ་འོ་ཞེས་དོར་བར་བྱེད་ན། ཨ་དགེ་སློང་དག་ས་ཆེན་པོ་འདིའི་འཇིམ་པ་འཇིམ་པ་ནི་ཆེས་སྔ་བར་ཟད་པར་འགྱུར་རོ་ཨོ་དེ་རེད་ད་དོ་ན།

ཡང་ཡང་ཉིང་མཚམས་སྦྱོར་བའི་ཉེས་དམིགས་ཟེར་དེ་རེད། ད་འདི་ཡང་ལས་ཉོན་གྱིས་ཉིང་མཚམས་སྦྱོར་རེད་མ་གཏོགས་ང་མ་འདི་འདྲ་ཅིག་དགོས་ཨ་སོ་སོས་འདམ་པ་བྱས་ཡོད་མ་རེད་མ་ག་འདྲ་ཅིག་ལུས་བླངས་དགོས་ནའང་རྒྱུ་ལས་དང་ཉོན་མོངས་དབང་གིས་མ་འདི་མ་ག་འདྲ་ཅིག་མངལ་དུ་ཉིང་མཚམས་སྦྱར་དགོས་ནའང་དེ་ལས་ཉོན་དབང་གིས་དེ་ཉིང་མཚམས་སྦྱར་རྒྱུ་རེད་བ་ཡ་དེ་བྱས། ད་མང་ཤོས་བཤད་མཁན་དང་འགྲོ་སོ་མ་ཤེས་ཡང་མི་འདུག་བ་ད་མཐའ་མ་དོམ་ཁ་སྤྲུགས་ཅིག་ཞུ་ཤིང་འབྲི་རུ་བ་ད་ལྔ་བ་ག་རེ་ཟེར་ན་ཡང་ཡང་མཐོ་དམན་དུ་འགྱུར་བའི་ཉེས་པ་ད་ང་ཚོ་མ་ཡི་མངལ་དུ་ཉིང་མཚམས་སྦྱར་ནས་སྐྱེ་བ་ཞིག་བླངས་སྐྱེ་བ་བླངས་པའི་གནས་སྐབས་སུ་ཡང་སྐྱེ་བ་དེ་ཡང་མཐོ་དམན

ཙི་ཙི་ར་བ་དེ་ནི་ཡང་ཟུར་དུ་ཟུར་མིག་དུ་ཧང་དུ་དུ་སུ་སྐྱེས་པས་ནི་དར་དུ་ནི་ངང་སུ་ག་བ་བཏུང་གུ་དུ་དམྱལ་བར་མ་བཏུང་གུ་དུ་ཨོ་དུ་སི་རེ། ལྔ་བ་ཡང་ཡང་ཐོགས་མེད་དུ་རྒྱུ་བའི་ཉེས་དམིགས་བསམ་པ་ནི་ཤེས་ཕྲན་ལས། རྒྱ་ཆེན་འཇིག་རྟེན་ཆོས་ཡོད་རྒྱུ་རྣམས་ནི་ལས་ཀྱིས་འོང་གི་ཕྱིར་ཡང་ས་སྟེང་ལྷུང་ལྷ་རྒྱ་ཆེན། ལྷ་ཡོངས་སྐུ་རྒྱ་ཆེན་དང་ཨ་འཇིག་རྟེན་ཆོས་ཡོད་རྒྱུ་བས་ཨ་ནི་ལྷ་མཐུ་བོ་ཆེན་པོ་རྣམས་ལ་བདག་ཏུ་འདུན་གྲོས་ཅིག་ཁོ་རང་ཚོ་བས་ཅིག། ག་རེ་ཟེར་ན་མཐོན་པོ་ཞིག་སྐྱེས་བསྡད་རེད་དེ་ནས་ཨེ་ནས་ལས་ཀྱི་དབང་གིས་མཐར་ག་པར་ལྟུང་གི་རེད་ཟེར་ན་མར་ས་ལྷུང་གི་རེད་ད་ས་ལྷུང་ངན་སོང་ལྷུང་གི་སྐད་ཞིག་རེད་ལས་ཀྱི་ཨོང་ཀི་ཆེས་ཡག་ག་རེད་ས་གཏེར་གི་ལྷུང་ས་གཏེར་ལྷུང་ཟེར་དེ་ཡང་ངན་སོང་དུ་གོ་གི་རེད། འཁོར་ལོས། ག་རེ་ཟེར་ན་སྒྱུར་རྒྱལ་ཉིད་དུ་གྱུར་ནས་འཁོར་ལོས་སྒྱུར་བའི་རྒྱལ་པོའི་སྐྱེ་བ་མང་པོ་ཞིག་ལེན་པའི་ནས་མཐར་ག་རེ་ཟེར་ན་འཁོར་བ་དག་ཏུ་ཡང་བྲན་ཉིད་དུ་འགྱུར་གྱི་རེད་འཁོར་ལོས་སྒྱུར་བའི་སྐྱེ་བ་ལེན་དུས་སྒང་ལ་རྒྱལ་པོ་རེད་བ་ཡང་འཁོར་བ་ནང་མར་སྐྱེས་ནས་ག་པར་སྐྱེ་བ་ལེན་རེད་བྲན་གྱི་སྐྱེ་བ་ལེན་རེད་མཐོང་མེད་ད་འདུག་སྲིད་རེད། མཐོ་རིས་ག་ས་མཐོ་རིས་བུ་མོའི་ནུ་མ་མཐོ་རིས་བུ་མོའི་ནུ་མ་སྐེད་པ་ལ་རེག་པའི་དེའུའི་ཡུན་རིང་ཉོ་ནི་ནིས་ད། མཐོ་རིས་བུ་མོ་ཟེར་དུས་སྒང་ལ་ཕལ་ཆེར་ལྷ་ཡི་བུད་མེད་རེད་བ་ད་ལྷ་དོག་སོ་འདོད་ལྷ་དོག་སུ་ལ་རང་གི་ད་ཅིག་བུ་མོ་ཡིད་དུ་འོང་མཛེས་མོ་ཞེ་པོ་ད་ག་རེ་ཟེར་ན་ཨ་ནུ་མ་དང་སྐེད་པ་ལ་སོགས་པ་རེག་ནས་བདེ་བ་མྱོང། དེ་རུ་མྱོང་ནས་སླར་ག་པར་སྐྱེ་གི་རེད་དམྱལ་བར་སྐྱེ་གི་རེད་བ་མ་གཏོགས་པའི་ཁོ་རང་གི་བདེ་བ་དེ་དཔེ་ཅིག་རྟག་པ་བརྟན་པ་ཅིག་རྩ་བ་ཉིད་ཡོད་མ་རེད་བ་དེ་འདྲའི་ག་རེ་ཟེར་ན་ལུས་ལུས་བླངས་པ་དེ་ད་མདོ་དོན་མཐོན་པོའི་ལུས་བླངས་པ་དེ

ཨོ་ཡ་དེ་བྱས་རེག་པ་ཤིན་ཏུ་མི་བཟད་བསྟེན་འཚལ་ལོ། ད་དེ་འདྲ་བའི་སྡུག་བསྔལ་མི་བཟད་པ་ཞིག་མྱོང་དགོས་རེད། རྐང་པའི་རེག་པས་ནེམ་པར་བདེ་བཟོད་པ། ལྷུན་པོའི་སྤོ་ལ་ཡུན་རིང་གནས་ནས་ཀྱང་ད་འདི་བདེ་བ་ཅན་གྱི་ཞིང་ཁམས་ལྟ་བུ་རེད། རྐང་པས་མར་རེག་དུས་སྒང་ལ་ནེམ་པར་བདེ་ཟེར་དུས་སྒང་ལ་བདེ་བ་ཅན་ཞིང་ཁམས་འདི་ལོའི་རི་དུ་བ་མར་མནན་ན། ཅིག་མར་ནུབ་འགྲོ་བ་མ་ཡིན་པ། མར་མནན་ན་འོ་མར་མནན་ན་ནེམ་པ་དང་ཡར་བཏེག་ན་འཕར་བ་དེ་འདྲ་རེད་དོ། ང་རང་ཚོ་ས་གཞི་ལྟ་བུ་ནི་ཁོ་རང་ཡོད་མེད་དང་བདེ་བ་ཅན་གྱི་ཞིང་ཁམས་ཀྱི་ད་གནས་ལྟ་བུ་ཨེ་ན་རྐང་པ་མར་མནན་དུས་ཉོག་ཆེན་ཡར་བཀྱག་དུས་སྒང་ཡར་འཕར་ཏེ་ང་ཚོ་དེང་སང་འཇིག་རྟེན་གྱི་འདུ་བ་ག་རེ། སོ་ཕ་སི་རི་ཟ་འོ་དེ་འདྲ་བུ་ཞིག་རེད། མར་བསྡད་དུས་ཉོག་ཡོད་ཅིག་ཡར་བཀྱག་དུས་ཡར་འདོན་ཡོད་ཅིག་ཨང་ས་གཞི་ཐམས་ཅད་རིན་པོ་ཆེ་ཨང་བཻ་ཌཱུ་རྱ་དང་ཨང་ཅིག་དེ་ག་ནང་བཞིན་འོ་དེ་འདྲ་སྐྱ་ཉག་རེད་ཟེར་དོ་འོ་དེ་འདྲ་གི་གནས་དེ་ལ་ཡང་སོ་སོ་བདེ་པོ་ཅིག་སྐྱིད་པོ་བྱས་དེ་འདྲ་ཚོར་བ་མྱོང་བ་ཡིན་ནའང། རེད་བ། མྱོང་བ་ཡིན་ན་སྔོ་ཡི་སྐྱེ་བ་ཕྱི་མར་སླར་ཡང་མེ་མུར་ནང་དུ་ལྷུང་གི་རེད། རེད་བ། མེ་མ་མུར་དང་རོ་མྱགས་ཀྱི་འདམ་ཟེར་གྱི་རེད་བ། མེ་མ་མུར་གྱི་དོང་ལ་ས་གཞི་ཐམས་ཅད་ཨན་ཞིག་མེ་མདག་ཡིན། དེང་ཨོ་ཏི་ལོང་རྐང་པ་སྐྱེས་ཡིན་དུས་ཁོང་ཨན་རྐང་པ་ཐམས་ཅད་ཚིག་ལུས་པོ་ཐམས་ཅད་ཚིག། སྔོ་ཡི་སྐྱེ་བ་སྔ་མ་ཁོ་དགའ་བདེ་བ་ཅན་ཞིང་ཁམས་ན་བསྡད་དེར་བཏང་ཨ་ནི། ག་རེ་རེད། ཅིག་གིས་བདེ་བ་ཅན་གྱི་ཞིང་ཁམས་ན་རྐང་པ་མར་མནན་ན་ནེམ་པ་ཡར་བཏེག་ན་འཕར་བ་ཨན་དེ་ག་ནང་བཞིན་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་ལ་ལོངས་སྤྱོད་སྔོ་ཡི་སྐྱེ་བ་ཕྱི་མ་ལ་མེ་མ་མུར་ནང་རྐང་པ་ཆེ་ཆགས་ཀྱི་རེད། དེ་ལ་ག་རེ་འདོད་ད་མདོར་བསྡུས་ན་མཐོ་དམན་ལ་ངེས་པ་མི་འདུག་ཧ། སླར་ཡང་མེ་མུར་རོ་མྱགས། ད་འདི་འདིར་ཉེ་འཁོར་དམྱལ་བ་ན་ཡོང་བ། མེ་མ་འོབས་ཀྱི་རོ་མྱགས་ཀྱི་འདམ་སྤུ་གྲིའི་ལམ། ཉེ་འཁོར་དམྱལ་བ་བཞི་ཡོད་རེད་བ། འོ་འདིར་སླར་ཡང་མེ་མུར་རོ་མྱགས་རྒྱུ་ཡིས་ནི་སྡུག་བསྔལ་མི་བཟད། འོ་ལགས་སོ། ཕོག་སྙམ་བགྱིད་འཚལ་ལོ་ཕོག་གི་རེད་འདི་བསམ་སྟངས། འོ་འདིར་མཐོ་རིས་བུ་མོས་འབྲོངས་ཤིང་དགའ་བ་དང་རྣམ་པར་མཛེས་ཚལ་སོན་པར། རྩེས་ནས་སླར་ད། མཐོ་རིས་ད་འདི་ཕལ་ཆེར། གང་གི་འདི་ཕལ་ཆེར་ལྷའི་བུ་མོ་ལ་བྱ་དགོས་པ་མིན་ནམ་འདི་མཐོ་རིས་བུ་མོ་ཡང་གཉིས་ཀ་མཐོ་རིས་དུ་འདུག་ག་གང་ལྟར་ཡང་ད་ལྷའི་ང། ལྷ་དང་མིའི་བུད་མེད་ལྟ་བུར་ཞིག་ལ་བུད་མེད་འབྲོངས་ཤིང་དགའ་བ་དང། བུད་མེད་འབྲོངས་ཤིང་ཟེར་ན་ད་ག་རེ་ཟེར་བ་གང་ལྟར་ཡང་ད་དེ་ལ་ཆགས་པའི་ཆགས་པའི་དབང་གིས་དགའ་བ་དང་རྣམ་པར་མཛེས་ཚལ་སོན་པར། ད། སོ་སོའི་བུད་མེད་ཡིད་དུ་འོང་བ་དེ་འདྲ་གི་རྣམ་པར་མཛེས་པའི་ཚལ་བ་དེ་འདྲ་སོན་པར་རྩེས་ནས་སླར། འདབ་མ་རལ་གྲི་འདྲ་ཚལ་གནས་རྣམས་ཀྱིས་ད་འདི་འདབ་མ་རལ་གྲི་འདྲ་ཚལ་གནས་ཟེར་དུས་སྒང་ལ་ཡང་ཉེ་འཁོར་དམྱལ་བ་གཅིག་རེད། རལ་གྲི་ལོ་མའི་ནགས་ཚལ་ཟེར་གྱི་རེད་པ། རལ་གྲི་ལོ་མའི་ནགས་ཚལ་ཟེར་གྱི་རེད། དཔེར་ན། སེམས་ཅན་ཁོ་རང་གནས་འཚོལ་གྱི་འདུག་བ། དཔེ་ངལ་དུབ་བྱས་གནས་འཚོལ་ཡོང་དུས་སྒང་ལ། གནས་འདི་དཔེ་ཅིག།

ཆ་ཚང་དཔེ་ཅིག་ཡིད་འོང་མཐོང་ནས། རི་སྒང་ལ་རི་སྒང་ནས་མར་ཡོང་དུས་སྒང་ཨང་ཡང་ཅིག་ཤིང་ནགས་ཡིན་ཡང་རྣམ་པ་ཤིང་ནགས་ཡིན་པ་གང་ཞིག་ལ་ཨང་ཡིན་ཡང་ཅིག་ཅིག་མཚོན་གྱི་རྣམ་པ་རལ་གྲི་རྣམ་པ་དུག་སེ་ཡིན་པ་ཡང་རྩེ་ཡག་དེ་མར་ཡོང་དུས་ལུས་པོ་ཆ་ཚང་ཡང་གཏུབས་བཞག་ཐོག་འདུག་འོ་འདི་ད་དེ་འདྲ་གི་གནས་དེར་སྐྱེས་ཀྱི་རེད། སྔོན་གྱི་སྐྱེ་བ་སྔ་མ་དེ་བུད་མེད་ལ་དཔེ་ཅིག་ཆགས་དེ་འདྲ་དཔེ་ཅིག་སོ་སོའི་ཡིད་དུ་འོང་བའི་བུད་མེད་ལ་དེ་འདྲ་ཆགས་ད་དེའི་ལོངས་སྤྱོད་བྱས་དེའི་རེད་དེ་སྔོན་གྱི་སྐྱེ་བ་ཕྱི་མ་དེ་འདྲ་རེད་ཟེར་ཡང་འོ་འདུག་ཟེར་རྐང་ལག་རྣ་བ་སྣ་གཅོད་འཐོབ་པར་འགྱུར་ད་འདི་ནི་རལ་གྲིས་གཏུབས་ནས་སོ་སོའི་རྐང་ལག་དང་རྣ་བ་སྣ་གཅོད་ཆ་ཚང་གཏུབས་བཞག་འདུག། འོ་དེ་རྐང་ལག་རྣ་བ་སྣ། གཅོད་འཐོབ་པར་འགྱུར། འོ་དེ་བྱས་དལ་གྱིས་འབབ་པ་ལྷ་ཡི་བུ་མོ་ཡིས། གདོང་མཛེས་གསེར་གྱི་པད་མ་ལྡན་ཞུགས་ནས་ད། དལ་གྱིས་འབབ་པར་ལྷ་ཡི་བུ་མོ་ནི། གདོང་མཛེས་གསེར་གྱི། ད་འདི་རིན་པོ་ཆེ་ཆེ་མིང་ནི་ཟེར། གདོང་མཛེས། གདོང་མཛེས་གསུངས་པ་ཟེར་འདུག་བ། གདོང་མཛེས་གསེར་གྱི་པད་མ་ལྡན་ཞུགས་ནས་སླར་ཡང་དམྱལ་བའི་ཆུ་བོ་རབ་མེད་ལ། འོ་ལགས་སོ་ཚ་སྒོ་བཟོད་བརླག་ཆུ་ཚན་འཇུག་འཚལ་ལོ། ད་འདོད་སོ་སོ་ངལ་བའི་མདའ་འབུལ་ཟེར་འདི་ཟེར་བ། ལྷ་ཡུལ་འདོད་བདེ། ལྷ་ཡུལ་འདོད་བདེ་ཤིན་ཏུ་ཆེན་པོ་དང། འོག་ལ་ཚངས་ཉིད་ཆགས་བྲལ་བདེ་བ་ཐོབ་ནས་སླར། ལྷ་ཡུལ་ཡུལ་དུ་འདོད་པ་བདེ་བ་ཤིན་ཏུ་ཆེན་པོ་ཡང་ཚངས་པའི་ཉིད། ཚངས་པ་ཉིད། རང་གིས་པའི་ཆགས་པ་དང་ཆགས་བྲལ་བདེ་བ་ཐོབ་ནས་སླར། མནར་མེད་མེ་ཡི་བུད་ཤིང་གྱུར་རེད་ཟེར་རེད་དང། སྡུག་བསྔལ་རྒྱུན་མི་འཆད་པར་བསྟེན་འཚལ་ལོ། ཉི་མ་ཟླ་བ་ཉིད་ཐོབ་རང་ལུས་ཀྱི་འོད་ཀྱིས་འཇིག་རྟེན་མཐའ་དག་སྣང་བྱས་ཀྱང། ད་དེ་ཚོ་ལྷ་ཡི་ལུས་དེ་ཚོ་རེད། གཟུགས་ཁམས་ཀྱི་ལྷ་དེ་ཚོ་གཟུགས་ཁམས་ཀྱི་ལྷ་ཡི་དེ་ཚོ་འོད་ཞེ་པོ་འདུག། ཁོ་རང་གི་ལུས་འོད་དེ་ཞེ་བོ་རེད་ཟེར་གྱི་འདུག་ལྷ་ཡི་གཟི་བརྗིད་ཆེ་ཆུང་འདི་ག་ཟེར་ན་འོད་ཆེ་ཆུང་ལྟ་གི་རེད་ཟེར་གྱི་འདུག་ཨང་འོད་ཆུང་འོད་ཆུང་ཚད་མེད་འོད་ལས། གཅིག། གཟུགས་ཁམས་ཀྱི་ལྷ་འོག་མ་འོག་མ་ལས་གོང་མ་གོང་མ་དེ་ཚོ་ལུས་ཆེ་བ་ཡོད་རེད་ད་ག་ནང་བཞིན་ལུས་ཀྱི་འོད་དེ་ག་ཟེར་ན་ཆེ་བ་རེད་བཀྲག་མདངས་ཆེ་བ་རེད་ཟེར་གྱི་འདུག་བྱས་ཙང་ད་ལྷ་གཟི་བརྗིད་ཆེ་བ་དེ་ཚོ་ལ་བཀྲག་མདངས་ཆེ་བ་ཡོད་རེད་ལྷ་དེ་སྐྱོ་བ་དེ་ཚོ་བཀྲག་མདངས་ཆུང་བ་ཡོད་ཟེར་གང་ལྟར་ཁོ་རང་ཚོ་གི་ལུས་ཀྱི་དཔེ་ཆ་འོད་རབ་དེ་ཉི་མ་དང་ཟླ་བ་ནང་བཞིན་འོད་ཡོད་རེད་ཟེར། འོ་བྱས་ཙང། ཉི་མ་ཟླ་བ་ཉིད་ཐོབ་རང་ལུས་ཀྱི་འོད་ཀྱིས་འཇིག་རྟེན་མཐའ་དག་སྣང་བྱས་ཀྱང་སླར་ཡང་གར་སྐྱེ་བ་རེད། ཡང། མ། ངན་སོང་གི་གནས་མུན་པ་མུན་ནག་ཅིག་སྐྱེ་བ་རེད་པ། དཔེར་ན་ང་ཚོ་གྲང་དམྱལ་ལྟ་བུ་ཡིན་ན། མང་ཆེ་བ་གྲང་དམྱལ་གྱི་གནས་དེ་མུན་ནག་རེད་ཟེར་འདུག་བ། ཡང་ཅི་ན་ཕྱོགས་བཞི་འཁྱག་རོམ་ཆེ། ཁ་སང་ཕྱོགས་བཞི་གངས་རིས་བསྐོར་ཏེ་བ། ས་གཞི་ཐམས་ཅད་འཁྱག་རོམ་མི་བྱེད་ཨང་མུན་པ་མུན་ནག་ནང་ལོགས་ལ། དེ་ཡང་ད་ཅིག་ཁ་བ་བུ་ཡུག་འཚུབ་ནས་ང་ཚོ། བུ་ཡུག་ཟེར་གྱི་འདུག་བ་འུར་ཟེར་འོ་དེ་ཀྱང་ཨང་མུན་པ་མུན་ནག་ནང་ཚུད་ན་ཨ་ནི་དཔེ་ཅིག་གྲང་དམྱལ་དུ་ཉོག་དུ་འོ་དེ་འདྲས་དེ་སྐྱེ་གི་རེད་ཟེར་བ་རེད་ད། སྔོན་སྐྱེ་བ་སྔ་མ་ལ་ཁོ་རང་གི་ལུས་འདི་ག་རེ་འདུག་བ། ཉི་མ་དང་ཟླ་བ་ནང་བཞིན་འོད་ཡོད་མཁན་གྱི་ལུས་ཅིག་འདུག་བ། དེའི་སྐྱེ་བ་ཕྱི་མ་དེ་ག་པར་སྐྱེ་གི་འདུག་དམྱལ་བ། གྲང་དམྱལ་ལྟ་བུ་མུན་པ་མུན་ནག་གནས་སུ་སྐྱེ་འགྲོ་གི་འདུག་བ། འོ་དེ་འདྲ་ཟེར་ད་ཁོང་ཚོ་འདི་རྒྱུད་ལ་སྐྱེ་ཡག་གི་ལས་ནི་སྐྱེ་བ་སྔ་མ་ལ་སོགས་མང་པོ་བསགས་བཞག་པ་འདི་རེད། སླར་ཡང། ག་སང། མུན་ནག་ནག་ཏུ། ཕྱིན་གྱུར་ནས། མུན་ནག། སྨག་ཏུ་ཕྱིན་གྱུར་ནས་སྨག་ཟེར་འདུག་བ་ད་མུན་པ་ནག་པོའི་ནང་གི་ནག་པོ་དེ་རེད་སྨག་ཟེར་སྨག་རུམ་མཐུག་པོ་ཟེར་འདུག་བ་འདི་རེད། ཕྱིན་གྱུར་ནས་རང་གི་བ་རྐང་པ་རང་གི་ལག་པ་རྐང་པའང་མཐོང་མི་འགྱུར་ད་གཞན་དག་དང་ཕར་དེ་བཞག་སོ་སོའི་རྐང་པ་དང་ལག་པའང་མཐོང་མ་རེད་མུན་པ་མུན་ནག་ནང་སྐྱེས་དེ་འོ་ལ་འོ་དེ་འདྲ་སེ་རེད། འདུལ་བ་ལུང་ལས་ཀྱང་བསགས་བསགས་པ་ཀུན་གྱི་དེ་འདུག་བ་བསགས་པ་ཀུན་གྱི་མཐའ་འཛད་ཅིང་མཐོན་པོ་ཀུན་གྱི་མཐར་ལྟུང་འགྱུར་ཕྲད་པ་ད་འདི་ངེས་པ་འདི་ན་བཞག་གོ་དོ་ཁ་སང། ཡང་ཡང་མཐོ་དམན་དུ་འགྱུར་ཉེས་པ། ང་རང་ཚོ་ལོངས་ལོངས་སྤྱོད་ཞེ་བོ་ཡོད་དེ་གིན་ཅིག་ནས་སྐྱོ་བ་ང་ཚོ་ཅིག་ཚེ་སྟོད་ལ་ཡིན་བས་ཐ་མ་དེ་ལ་འཛད་འགྲོ་གི་འདུག་སྐྱོ་པོ་སྐྱོ་རྐྱང་ཆགས་འགྲོ་གི་འདུག་བ་དེ་རེད་མཐོན་པོ་ཀུན་གྱི་མཐར་ལྷུང་འགྱུར་དང་འདི་ཀ་བཟོ་བ་འདི་ཀ་རེད་མཐོན་པོ་ཀུན་གྱི་མཐར་ལྷུང་འགྱུར་རེད། ཕྲད་པ་རྣམས་ཕྲད་པའི་མཐའ་ནི་འབྲལ་བ་དང་གསོན་པའི་མཐའ་ནི་འཆི་བ་ཡིན་ཞེས་གསུངས་པ་ལྟར་རོ་ཟེར་ཡང་ད་དྲུག་པ་གྲོགས་མེད་པའི་ཉེས་པ་དེ་ལམ་ཤེས་ད་ཕལ་ཆེར་ཕལ་ཆེར་དེ་འདི་ཚར་བྱེད་ཕྱིར་ཨང་མཚམས་བཞག་གི་ཡིན་དང་གཉིད་ཤོར་རོ་ཤོར་རོ་ཅིག་དགོས་ཟེར་རེད། མི་འདུག་གསུང་ཆོག་པ་དེ། མི་འདུག་སང་སང་ཅེས

ཨ་ད་ནི་ང་རང་ཚོ་མཉམ་དུ་ཆོས་གྲོགས་ཟེར་ཧ་ཧོ་དེ་རེད་ཐ་མ་དེ་ལ་སོ་སོ་སོ་སོ་མར་དཀྱིལ་ནས་སྤུ་བཏོན་པ་ནང་བཞིན་འགྲོ་ཡ་རེད་མ་གཏོགས་མཉམ་དུ་དགེ་ཕྲུག་ཁྲིད་ཡ་ཡོད་མ་རེད་མཉམ་དུ་སོ་སོའི་པའི་ཆོས་གྲོགས་ཁྲིད་ཡ་སུ་གཅིག་ཁྲིད་ཡ་ཡོད་མ་རེད་ཨོ་དེ་རེད་ཐ་མ་ཤི་ཡོང་དུས་ཨང་སྐྱེ་ཡོང་དུས་ཀ་ད་ག་རང་ཡོང་རེད་པ་རེད་པ་སོ་སོ་ཁེར་རྐྱང་མ་གཏོགས་མཉམ་དུ་རོགས་པ་གཅིག་ཁྲིད་ཡ་མེད་པ་ཨོ་དེ་རེད། ད་མཚེ་མ་ཡིན་ན་ཏོག་ཙམ་དམིགས་བསལ་ཡོང་འོ་དང་ཡང་རོགས་པ་ཅིག་ཁྲལ་དུ་ཨ། མཚེ་མ་ནི་གཉིས་རྫོགས་ཡང་མཚེ་མ་གསུམ་དེ་འདྲ་ཐོན་འདུག་ག། ད་དེ་རོགས་པ་ཟེར་མ་རེད་ཁོ་རང་ལས་ཀྱིས་འོང་དུས་རོགས་པ་ཡིན་ན་ཕན་ཚུན་གཅིག་གཅིག་རོགས་པ་གཅིག་འོ་ར་རོགས་པ་གཅིག་ཡང་ཡོག་མ་གང་རང་མ་སྐྱེས་ཡིན་འདུག་ཡོག་མ་རང་གཅིག་གཅིག་འོ་འདུག་ཟེར་རེད། ཡ། ད་དེ་ལྟར་ནོངས་པར་གྱུར་འཚལ་ཨ། ཁ་སང་དེ་ལྟར་ནོངས་པར་གྱུར་འཚལ་བསོད་ནམས་ནི། རྣམ་གསུམ་མར་མེའི་སྣང་བ་རབ་བཞེས་ཤིག། གཅིག་པུ་ཉི་མ་ཟླ་བས་མི་བརྫི་བའི་མུན་ནག་མཐའ་ཡས་ནང་དུ་འཇུག་འཚལ་ལོ་ཞེས་སོ་ཟེར་ཡང། དེ་ལྟར་ནོངས་པར་གྱུར་འཚལ་ད་ནོངས་པ་སུ་དང་བ་ལ་ཉེས་སྐྱོན་རེད་བ། འགྱུར། ནོངས་པ་སུ་དང་བ་ལ་ད་ག་དུས་རེད་བ། ཉེས་སྐྱོན་རེད་འགྱུར་འཚལ། བསོད་ནམས་ནི་རྣམ་གསུམ། མར་མེ་སྣང་བ། རབ་ཤེས་བཞིན། རྣམ་གསུམ་མར་མེའི་སྣང་བ་རབ་བཞེས་ཤིག་གཅིག་པུ་ཉི་མ་ཟླ་བས་མི་བརྫི་བའི། མུན་ནག་མཐའ་ཡས་ནང་དུ་འཇུག་འཚལ་ལོ། ཞེས་སོ། དེ་ལྟར་དྲུག་ནི་གསུམ་དུ་འདུ་སྟེ། ད་གྲོགས་མེད་པའི་ཉེས་པ་འདི། གར་བྱས་ནས་སྡོམ་བརྒྱབ། གང་དང་ཡང་གྲོགས་མེད་པའི་ཉེས་པ་ཟེར་དུས་ང་ཚོ་འཁོར་བ་དང་པོ་སྐྱེས་དུས་སྒང་ལ་སོ་སོ་ག་རེ་རེད། ཨང་ཀྱག་གཅིག་པོ་སྐྱེས་རེད། བར་དུ་སྡུག་བསྔལ་མྱོང་དུས་སྒང་ལ་སོ་སོ་གཅིག་པོ་མྱོང་ཡ་རེད། མཐར་འཆི་ཡོང་དུས་སྒང་ལ་སོ་སོ་གཅིག་པོ་འཆི་ཡ་རེད་མ་གཏོགས་ཅིག་ང་ཚོ་མ་གྲོགས་བྱས་མེད་མདོ་དོན་འདི་རེད། ང་ཚོ་ང་ཚོ་སྐྱེས་དུས་སྒང་ལ་ང་ཚོ་སྐྱེ་བའི་སྡུག་བསྔལ་ཡོད་རེད་བ། སྐྱེ་བའི་སྡུག་བསྔལ་མ་མྱོང་དུས་རོགས་པ་བྱེད་མཁན་འདུག་གས་ཡོད་མ་རེད་སོ་སོ་མྱོང་དགོས་རེད་བ། དེ་ནས་མ་སྐྱེས་ནས་ང་རང་ཚོ་ཅིག་ཡར་ན་ཚོད་ཡར་རིམ་པ་བྱས་ནས་ཡར་འགྲོ་ནས་སོ་སོའི་མི་ཚེ་ནང་ལོགས་ལ་དཀའ་ངལ་མང་བོ་ཞིག་ཡོང་གི་འདུག་བ། ནས་ན་ཚ་དཀའ་ངལ་ཨ་ནི་གོད་ཆག་བྱུང་བའི་དཀའ་ངལ་ད་མདོ་དོན་ལ་མང་བོ་དཀའ་ངལ་འདི་ལ་རོགས་པ་ཅིག་སུ་ཅིག་མི་འདུག་བ་སུ་ཅིག་བྱས་ཡོད་མ་རེད། ངའི་སྡུག་བསྔལ་དེ་ཁྱོས་གནས་སྐབས་ཅིག་བག་འོག་ལ་ལེན་རོགས་གྱིས་ཟེར་སྡུག་བསྔལ་ལེན་མཁན་མི་འདུག་བ་ཨོ་དེ་རེད་ཨ་མཐའ་ན་ང་ཚོ་འཆི་བ་ཐོག་ཏུ་བབས་ཡོང་དུས་སྒང་ལ་སུ་གཅིག་གིས་ཁྱེད་རང་དཔེ་ཅིག་དེས་ཁྱེད་རང་གི་ཚབ་ངས་ཕར་འགྲོ་ཟེར་མཁན་མི་འདུག་བ་ཨ་ཁྱེད་རང་གིས་དཔེ་ཅིག་འཆི་བའི་སྡུག་བསྔལ་དེ་ངས་མྱོང་རོགས་བྱེད་དགོས་ངས་རོགས་པ་བྱེད་དགོས་ཟེར་མཁན་སུ་གཅིག་ཡོད་བ་མ་རེད་མི་འདུག་བ་ཨོ་དེ་ལ་ག་རེ་ཟེར་གྲོགས་མེད་པ་ཟེར་དེ་རེད་བཞག་སྡུག་བསྔལ་མྱོང་ཡོང་རོགས་གྲོགས་མེད་བ་སོ་སོ་ཁེར་རྐྱང་འགྲོ་དགོས་ཡ་དེ་ཁ་སང་སྔ་མ་སྤྱོད་འཇུག་ནང་འཆི་མ་རེད་བས། ལྷན་ཅིག་སྐྱེས་པའི་ཤ་རུས་དག་ཞིག་སྟེ་སོ་སོར་ལགས་སོ། འགྲོ་འགྱུར་ན། མཛའ་བ་གཞན་དག་སྨོས་ཅི་དགོས། སྐྱེ་ནའང་དེ་ཉིད་གཅིག་སྐྱེ་ཞིང། འཆི་ནའང་དེ་ཉིད་གཅིག་འཆི་སྟེ། སྡུག་བསྔལ་སྐལ་གཞན་མི་ལེན་ན། གེགས་བྱེད་མཛའ་བས་ཅི་ཞིག་བྱ། ཨོ་འདི་རེད། ང་རང་ཚོ། དང་པོ་སྐྱེ་ཡོང་དུས་ང་རང། འདི་རེད་པ། ལྷན་ཅིག་སྐྱེས་པའི་ཤ་རུས་དང། ཐ་མ་ང་རང་ཚོ་འཆི་འགྲོ་དུས། ལྷན་ཅིག་སྐྱེས་པའི་ཤ་དང་རུས་པ་དེ་ཡང་བཞག་འགྲོ་དགོས་རེད། འོ་འདུག་ཟེར། རེད་དེ་ག་ནང་བཞིན། འོ་ལགས་སོ། མཛའ་བ་གཞན་དག་ང་ཚོ་བོར་མ་དགོས་པ་དེ་ལྟ་ཅི་སྨོས། ཨ་ནི་སྐྱེས་ཡོང་དུས་སྒང་ལ་སོ་སོ་གཅིག་པོ་སྐྱེས་རེད་ཤི་ཡོང་དུས་སྒང་ལ་སོ་སོ་གཅིག་པོ་ཤི་ཡ་རེད། ཨ་ནི་བར་དུ་སྡུག་བསྔལ་མྱོང་གི་དུས་སྒང་ལ་སོ་སོ་མྱོང་ཡ་རེད་མ་གཏོགས་སུ་གཅིག་ཀྱང་སྡུག་བསྔལ་མྱོང་རོགས་ཅིག་མི་འདུག་ག་ད་ཡིན་ཙང་གེགས་བྱེད་མཛའ་བོས་ཅི་ཞིག་བྱ། ང་ཚོ་ཆོས་སྒྲུབ་པ་ལ་གེགས་བྱེད་མཁན་གྱི་གྲོགས། གཉེན་ཉེ་དུ་དེ་ག་ནང་བཞིན། དེ་ཚོ་ལ་ཕན་ཐོགས་ཡ་ཡང་མི་འདུག་དེ་ཚོ་ལ་ཆགས་རིན་ཆོག་ཡ་མི་འདུག་དེ་ཚོ་ལ་ག་ཚོད་ཆགས་བསྡད་ན་སོ་སོར་ཕན་ཐོགས་ཡ་མི་འདུག་ག། ད་མ་འོངས་པ་དང་ང་ཚོ་གཅིག་ངའི་ཉེ་དུ་རེད་བག་ཙམ་ཞེ་པོ་ཆགས་ཞེན་བྱེད་ཨ་གྲོགས་པོ་ནི་ཆགས་ཞེན་བྱེད་མ་འོངས་པ་ཤི་སྒང་ལ་མ་ཕན་ཐོགས་ན་འགྲིག་གི་འདུག་བ། ཚེ་ཕྱི་མ་ང་ཚོ་ཁོས་རོགས་པ་བྱས་ན་ད་ད་འདི་གཅིག་བག་ཙམ་འཆམ་པོ་རེ་བྱེད་ཧ་ཧོ་དེ་ཆགས་ཞེན་བྱེད་ན་འགྲིག་གི་འདུག་བ་འོ་འདི་དགོས་པའི་ཚེ་ཕན་ཐོགས་ཡོད་མ་རེད་ད་འདི་གསུང་དགོས་ཟེར་བ་སྤྱོད་འཇུག་ཚིག་ལེའུ་དཔེ་ཆའི་བཟོད་པའི་ལེའུ་ཡིན་ན། ང་ག་རེ་ན་ད་ཚིག་དེ་འདི་རེད། ཁ་སང་ལྷན་ཅིག་སྐྱེས་པའི་ཤ་རུས་དག་ཞིག་སྟེ་སོ་སོར་འགྱེས་འགྱུར་ན་མཛའ་བོ་གཞན་དག་སྨོས་ཅི་དགོས། སྐྱེ་ནའང་དེ་ཉིད་གཅིག་སྐྱེས་ཏེ་འཆི་ནའང་དེ་ཉིད་གཅིག་འཆི་སྡུག་བསྔལ་སྐལ་གཞན་མི་ལེན་ན་གེགས་བྱེད་མཛའ་བོས་ཅི་ཞིག་བྱ་ད་འདི་ག་རེ་ཟེར་ན། འདི་གྲོགས་མེད་པའི་ཉེས་པ་ཟེར་དེ་རེད་ད་འདི་ལྟར་ན་གྲོགས་མེད་པའི་ཉེས་པ་དེ་ཞིག་རང་སྲུང་མི་འདུག་གང་ལྟར་ཡང་ང་ཚོ་འཁོར་བའི་ནང་ད་ལྟའི་བར་དུ་སོ་སོའི་སྐྱེ་བ་མང་པོ་བླངས་ཚར་རེད་སྡུག་བསྔལ་མང་པོ་མྱོང་ཚར་རེད་ཨ་ནི་འཆི་བ་མང་པོ་འཕྲད་ཚར་རེད་དེའི་ཚེ་ན་ང་ཚོ་སྡུག་བསྔལ་ལེན་མཁན་གྱི་གྲོགས་སུ་གཅིག་བྱུང་མི་འདུག་ག། འོ་འདི་ཚ་གྲོགས་མེད་པའི་ཉེས་པ་ཟེར་དེ་རེད། ཁྱེད་རང་ཚོ་གྲོགས་པོ་ཡོད་མ་རེད་ཟེར་བ་མ་རེད་ང་ཚོ་གྲོགས་པོ་ཡོད་ནོ་དང་ཆོས་གྲོགས་མང་པོ་ཡོད་ནོ་དང་ཅིག་བ་རོ་དེའི་སྐད་ཆ་དེ་མ་རེད་ཆོས་གྲོགས་ག་ཚད་ཡོད་པའི་ནས་ཁྱེད་རང་གི་སྡུག་བསྔལ་དེ་ཁོས་འཁྱེར་ཐུབ་མ་རེད་རྩ་བ་ཉིད་འཁྱེར་ཐུབ་མ་རེད་བ་ང་ཚོ་ཁྲི་ལྟོ་བ་ག་ཚད་པའི་སེམས་ཐག་ཉེ་བ་ག་ཚད་ཡོད་པའི་ནས་ནད་ཡོང་དུས་སྒང་ལ་ན་ཚ་དེ་ཁོས་འཁྱེར་ཐུབ་མི་འདུག་བ། སེམས་ཐག་ཉེ་པོ་ག་ཚད་ཡོད་ནས་སོ་སོ་ཕོངས་ཡོང་དུས་སྒང་ལ་ཨ་ནི་ཅིག་མི་གཞན་དག་ཅིག་ཅིག་གང་བྱེད་ཐུབ་མི་འདུག་བ་རེད་བ། འོ་དེ་རེད་ད་གྲོགས་མེད་ཟེར་དེ་རེད། ཡང་དེ་དག་དྲུག་གི་ད། འཁོར་བའི་ཉེས་དམིགས་དྲུག་ཅེས་དང། ཉེས་དམིགས་དྲུག་དེ་ཚུར་བསྡུས་ན་ག་བ་ན་འདུས་རེད་གསུམ་ནང་འདུ་གི་རེད་གསུངས་རེད་གསུམ་ག་བ་རེ་ཟེར་ན། འཁོར་བ་ལ་ཡིད་བརྟན་བྱ་ས་མེད་པ་གཅིག་གཅིག་བྱས། ཨ་ནི་བདེ་བ་ལ་ཇི་ཙམ་སྤྱད་ཀྱང་ངོམས་པ་མེད་པའི་མཐའ་མེད་ངོམས་པའི་མཐའ་མེད་པ་ཟེར་ཅེས་ཨ་ཐོག་མ་མེད་པ་ནས་ཞུགས་པ་ཟེར་ཡང། ད་དང་པོ་འཁོར་བ་ལ་ཡིད་བརྟན་བྱ་ས་མེད་པ་ན་བཞི་འདུས་འགྲོ་གི་འདུག་ག་བཞི་དེ་ག་རེ་ཟེར་ན། ལུས་ཐོབ་པ་ལ་ཡིད་རྟོན་མི་རུང་ཨཱས། ཡིད་རྟོན་མི་རུང་བ་སྟེ་འདིར་ལུས་ཡང་ཡང་འདོར་བའི་ཉེས་པ་ཟེར་འདུག། ལུས་ཡང་ཡང་འདོར་བའི་ཉེས་པ་དེ་ག་བར་འགྲོ་འདུག་འཁོར་བ་ལ་ཡིད་རྟོན་བྱ་ས་མེད་པ་དང། འཁོར་བའི་ལུས་རྟེན་ལ་ཡིད་རྟོན་བྱ་ས་མི་འདུག་ཨཱ་མི་འདུག་སྟེ། འཁོར་བའི་ལུས་རྟེན་འདི་མཐའ་གཅིག་ཏུ་ངེས་པ་མི་འདུག་ཨཱ་སྐབས་རེ་ལྷའི་ལུས་བླངས་འདུག་སྐབས་རེ་དམྱལ་བའི་ལུས་བླངས་འདུག་ཨཱས་བྱས་ཙང། ལུས་ལ་ཐོབ་མོད་ཡིད་རྟོན་མི་རུང་བ་དེ་ག་རེ་ན་ཕྱིན་སོང་འཁོར་བ་ལ་ཡིད་རྟོན་མི་རུང་བ་བྱ་ས་མེད་པ་ན་ཆེ། ད་ནང་བཞིན་ཡང་ཡང་ག་རེ་ལུས་འདོར་ལེན་བྱེད་པ། ལུས་ཡང་ཡང་འདོར་བ་དེ་ཡང་ག་རེ་ན་འགྲོ་རུ་ཡིད་རྟོན་མི་འདུག་ཨཱ། ད་ཡིད་བརྟན་ཡོད་ཚོ་ང་ཚོ་ལུས་གཅིག་བླངས་སོང་ན་ཁོ་ད་ག་རང་བསྡད་ཡ་ཡོད་ན་ཡིད་བརྟན་ཡོད་ཚོ་རེད་བ། ཡང་ནས་ཡང་དུ་བརྗེ་པོ་རྒྱག་གི་ཡོད་ཙང་ཁོ་ག་རེ་རེད་ཡིད་བརྟན་མི་རུང་ཟེར་དེ་རེད། ཡང་ནས་ཡང་དུ་ལུས་ཡང་ཡང་ཉིད་ག་སོང་དུས་བ། ལུས་ཡང་ཡང་འདོར་བའི་ཉེས་པ་དེ་ཡང་ག་བ་ན་འགྲོ་སོང་འཁོར་བ་ལ་ཡིད་བརྟན་བྱ་ས་མེད་པ་ན་འགྲོ་སོང། ད་ནང་བཞིན་ཕན་གནོད་བྱེད་པ་ལ་ཡིད་བརྟན་མི་རུང་བ་ངེས་པ་མེད་པ་ད་འདི་དང་པོ་དེ་རེད། ངེས་པ་མེད་པའི་ཉེས་པ་ཟེར་དེ་རེད་བ། ཕན་པ་དང་གནོད་པ་བྱེད་ས་ལ་ཡིད་བརྟན་མི་རུང་བ། སྔར་ཕན་པ་བྱེད་ས་དེ་ཕྱིས་སུ་གནོད་པ་བྱེད་ས་ཆགས་འགྲོ་འདུག་སྔར་གནོད་པ་བྱེད་ས་དེ་ཕྱིས་སུ་ག་རེ་ཆགས་འདུག་ཕན་པ་བྱེད་ས་ཆགས་འདུག་བྱས་ཙང་ཕན་གནོད་བྱེད་ས་ལ་ཡིད་བརྟན་མེད་པ་དེ་ཡང་འཁོར་བ་ལ་ཡིད་བརྟན་མི་རུང་ན་བླུགས། གསུམ་པོ་དེ་བྱས། དེ་ནས་བཞི་པ། ཕུན་སུམ་ཚོགས་པ་ལ་ཡིད་བརྟན་མི་རུང་བ་དེ་མཐོ་དམན་དུ་འགྱུར་བ་དང་དེ་རེད། ཡང་ཡང་མཐོ་དམན་དུ་འགྱུར་བ་དེ་ཡང་ག་བར་རེད་ཟེར་ན། དེ་རེད་ད་ལྟ། འཁོར་བ་ལ་ཡིད་བརྟན་བྱ་ས་མེད། སྐབས་རེ་ལྷ་ཡི་ལུས་ལ་སྐབས་རེ་མི་ཡི་ལུས་ལ་སྐབས་རེ་གང་ཟག་རྒྱལ་པོ་སྐབས་རེ་བྲན། དེ་ཡང་ག་རེ་ཡིད་བརྟན་མི་རུང་བ་མདོར་བསྡུས་ན་འཁོར་བའི་ཆོས་དེ་ལ་ཡིད་བརྟན་བྱ་སྲོལ་ཅུང་ཟད་ཀྱང་ཡོད་མ་རེད། རེད། ཕུན་སུམ་ཚོགས་པ་ལ་ཡིད་བརྟན་མི་རུང་བ་མཐོ་དམན་དུ་འགྱུར་བའོ། ད། འགྲོགས་པ་ལ། ཡིད་རྟོན་མི་རུང་བ་ནི་གྲོགས་མེད་པའོ། ད་འདི་ལ་གྲོགས་ཡིད་རྟོན་མི་རུང་བ་འདི་ག་བར་ཆགས་སོང། གྲོགས་མེད་པ་འདི་དེ་ན་འདུ་ཤེས་དུ་བ་ད་གང་དང་ཡང་ད་ལྟ་འཁོར་བ་ལ་ཡིད་རྟོན་བྱ་ས་མེད་པ་འདི་ནི་ག་ཚོད་ཕྱིན་སོང། བཞི་ཕྱིན་རེད། བཞི་བྱས་ད་ངས་ཁ་སང་ཉེས་དམིགས་དྲུག་ནང་གི་བཞི་ཕྱིན་རེད་ད། བཞི་འདི་ག་རེ་ཟེར་ན། ལུས་ཡང་ཡང་འདོར་བའི་ཉེས་པ། ད་ནང་བཞིན། འདི་རེད་བ་ད་ལྟ་ངེས་པ་མེད་པའི་ཉེས་པ། ད་ག་ནང་བཞིན། ཡང་ཡང་མཐོ་དམན་དུ་ཉེས་པ། ད་ག་ནང་བཞིན་གྲོགས་མེད་པའི་ཉེས་པ། འོ་དེ་བཞི་པོ་འདི་འཁོར་བ་ལ་ཡིད་བརྟན་བྱ་ས་མེད་པའི་ནང་བྱེད། ད། དེ་རེད་བ། གསུམ་པ་ནས་སུ་དོགས་ལ་ཡང་ཡང་ཉིང་མཚམས་སྦྱོར་བ་དེ། ཡང་ཡང་ཉིང་མཚམས་སྦྱོར་བ་འདི་འཁོར་བ་ན་དག་གཉིས་པོ་དེ་རེད་བ། ཡང་ནས་ཡང་དུ་ལུས་འདོར་བ། མ་དེ་གོ་དང་འདི་མ་རེད་ལ། བདེ་བ་ལ། དེའི་བདེ་བ་ལ་ཇི་ཙམ་སྤྱད་ཀྱང། ངོམས་པ་མེད་པའི་ནང་འགྲོ་གི་འདུག། གསུམ་པ་ནི།

ཐོག་མ་མེད་པ་ནས་ཞུགས་པ་ཟེར་གཅིག་བྱས་ད་བསྡོམས་པས་དྲུག་དེ་བསྡུ་ན་ཚུར་ན་གསུམ་ནང་དུ་འདུ་འགྲོ་གི་འདུག་བ་འོ་དུ་སི་ཡ། ད་དེས་པ་འདོད་པས་ཕོངས་དང་བློ་ཡི་མཐུ་ཆེ་ན་བཤེས་སྤྲིང་ལས་ད་ང་ཚོ་ཏོག་ཙམ་བློ་ཡི་ནུས་པ་ཡོད་བསྡད་ཀི་ཡིན་ན་ཨ་དེ་ལས་ཡང་ཕར་ང་ཚོ་བསམ་བློ་རྒྱ་ཆེ་སར་བཏང་ཡ་ཡོད་རེད་བཤེས་སྤྲིང་ལས་ག་རེ་གསུངས་རེད་ཟེར་ན་དེས་པ་དེས་པ་འདོད་པས་ཕོངས་དང་འཆི་བ་དང། དེས་པ་འདོད་པས་ཕོངས་དང་འཆི་བ་འདོད་པས་ཕོངས་རེད་འདོད་པས་འཆི་བ་རེད་ན་དང་རྒ་སོགས་སྡུག་བསྔལ་དུ་མ་ཡི་འབྱུང་གནས་འཁོར་བ་འདི་ལ་འོ་ལགས་སོ་སྐྱོ་སྐྱོ་མཛད་ཅིང་དང། ཞེས་གསུངས་པ་ལྟར་ད་ནི་ང་ཚོ་ག་རེ། ངེས་པར་ག་རེ་ཟེར་འདི་རེད་པ། ཨོ། ཉེས་དམིགས་དྲུག་གི་སྒོ་ནས་བསམ་རོགས། ད་དེ་ལས་ལྡོག་དེ་ལས་ག་རེ་ཟེར་ཏོག་ཙམ་བློ་ཡི་མཐུ་ནུས་ཡོད་ན་དེ་ལས་ཆེར་བསམ་ནའང་ཡོད་རེད་ག་རེ་ཟེར་ན་སྡུག་བསྔལ་བརྒྱད་བསམ་ཚུལ་ད་ག་ནང་བཞིན་ག་རེ་སྡུག་བསྔལ་གསུམ། བསམ་པའི་ཚུལ་གྱིས་ཨང་འཁོར་བ་སྤྱི་དང་བྱེ་བྲག་གི་ཨང་རིགས་དྲུག་སོ་སོའི་སྡུག་བསྔལ་རྣམས་བསམ་པར་བྱ་སྟེ། ད་ངན་སོང་སྡུག་བསྔལ་དང་ག་རེ་ཟེར་ག་རེ་ཟེར་ནས་མི་སྐྱེས་བུ་ཆུང་ངུའི་སྐབས་སུ་བསམ་ཚར་རེད་པ། ད་འདི་སྐྱེས་བུ་འབྲིང་སྐབས་སུ་ཡིན་ཙང་སྐྱེས་བུ་འབྲིང་སྐབས་སུ་གཙོ་བོ་ག་རེ་བསམ་དགོས་ཟེར་ན། བདེ་འགྲོའི་སྡུག་བསྔལ་རེད་པ། བདེ་འགྲོའི་སྡུག་བསྔལ་བསམ། ཨ་སྔར་སྐྱེས་པའི་ངན་འགྲོའི་སྡུག་བསྔལ་བསམ་ལ་བདེ་འགྲོའི་སྡུག་བསྔལ་བསམ་གཉིས་ཀ་བསྡོམས་པས་ཨང་འཁོར་བ་སྤྱི་དང་བྱེ་བྲག་གང་ལ་ཡང་ག་རེ་ཟེར་ན་ཨང་གཅིག་མ་ཆགས་པ་ཨང་དེ་ལས་ཕར་ཅིག་ཐར་འདོད་ཀྱི་བློ་དེ་སྐྱེ་ཐུབ་པ་ཟེར་བ་འོ་དུ་ཟེར་རེད། བྱེ་བྲག་སོ་སོའི་སྡུག་བསྔལ་རྣམས་བསམ་པར་བྱ་སྟེ་སྒོ་མང་པོ་ནས་བསམ་ན་དེའང་ག་རེ་ཟེར་ན་སྡུག་བསྔལ་བསམ་སྟངས་དེ་སྒོ་མང་པོ་ཟེར་དེ་བ་ན་རྒྱུ་མཚན་རེད། ད་ག་ནང་བཞིན་འོ་ལ་སོགས་དཔེ་དང་དོན་མང་པོ་ཞིག་བསམ་བཏང་པ་ན་འཁོར་བ་ལ་ཉེས་དམིགས་བློ་ཡོད། འཁོར་བ་འཁོར་བའི་ཉེས་དམིགས་མཐོང་བའི་བློ་དེ་སྒོ་དུ་མ་ནས་སྐྱེ་གི་རེད། ད་རྒྱུ་མཚན་རེ་རེ་ལ་འཁོར་བའི་ཉེས་དམིགས་མཐོང་བའི་བློ་རེ་སྐྱེ་གི་འོ་འདུག་ཟེར། ད་ག་ནང་བཞིན་ཀུན་སློང་དྲག་པོས་བསམ་ན་ཨང་དེ་འདྲ་བའི་སྐབས་སུ་འཁོར་བའི་ཉེས་དམིགས་མཐོང་བའི་བློ་དེ་ཤུགས་དྲག་པོ་སྐྱེ་གི་རེད་ཀུན་སློང་ཤུགས་ཆེ་བའི་དོན་ན་ང་ཚོ་སྒོམ་མེད་ནས་དམིགས་རྣམ་རྩེ་གཅིག་པའི་ཐོག་ནས་ཕར་རྒྱག་པ་ན་ཨང་འཁོར་བ་ལ་ག་རེ་རེ་ཨང་ནི་བྱེད་ཀི་འོ།

རེད་པ། ནུས་པ་རེད་མ་ཡིན་པ་བརྩེ་མ་རེད་པ་དེ་ཡག་གི་རེད་དེ་ག་རེ་ལྐོག་ཏུ་རྒྱུན་རིང་དུ་བསྒོམ་ཐུབ་པ་འཁོར་བའི་ཉེས་དམིགས་རྒྱུན་རིང་བསྒོམས་ཡོད་འདུག་ང་ལ་ང་ཚོའི་བསམ་པ་སྐྱེ་ཡག་ལ་ཅིག་ཕན་ཐོགས་ཆེན་པོ་ཡོད་ས་རེད་ཡུལ་བློ་རྒྱུན་རིང་སྐྱེ་བ་འདུག་དེ་དེ་ལྟར་འཁོར་བའི་ཉེས་དམིགས་མཐོང་ནས་དེ་ལས་ངེས་པར་འབྱུང་བའི་བློ་སྐྱེ་དགོས་ད་འཁོར་བའི་ཉེས་དམིགས་མཐོང་ནས་ཅིག་གང་ལས་ངེས་པར་འབྱུང་བའི་བློ་སྐྱེ་གི་རེད་འཁོར་བ་ལས་ངེས་པར་འབྱུང་བའི་བློ་སྐྱེ་དགོས་རེད། སྐྱེ་བའི་སྐྱེ་བར་བྱ་དགོས་རེད། ད་འཁོར་བ་ལས་ངེས་པར་འབྱུང་བའི་བློ་སྐྱེ་བའི་ཚེ་ཨ་ནི་ག་རེ་ཟེར་འཁོར་བ་ལས་གྲོལ་འདོད་ཀྱི་བློ་ཡོང་དགོས་རེད་པ། འཁོར་བ་ལས་གྲོལ་འདོད་ཀྱི་བློ་ག་རེ་ཐོབ་འདོད་ཀྱི་བློ་ཐར་པ་ཐོབ་འདོད་ཀྱི་བློ་ཡོང་དགོས་རེད་པ། ཐར་པ་ཐོབ་འདོད་ཀྱི་བློ་ཡོད་པ་ལ། ཐར་པ་དེ་ཐོབ་ཡག་ཐབས་ལ་ཞུགས་དགོས་རེད་པ། ད་ཐར་པ་ཐོབ་ཡག་ཐབས་ནི་ཐབས་མཆོག་ཏུ་གྱུར་པ་ག་རེ་ཟེར་ན། བདག་པས་གཞན་བྱང་ཆུབ་སེམས་རེད། ད་བདག་པོ་བྱང་ཆུབ་སེམས་གོམས་སྲི་བར་ད་འདི་རེད། གོ་སྲན། ད་འདི་རེད། ཉེས་དམིགས་དྲུག་རེད། ད་ག་ནང་བཞིན་འཁོར་བའི་སྡུག་བསྔལ་བརྒྱད་ཟེར་དུས་འོང་ལ་འདི་རེད། འོ་ལགས་སོ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་སྡུག་པ་དང་བྲལ་བའི་སྡུག་བསྔལ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་མི་འདོད་པའི་དངོས་པོ་ཐོག་ཏུ་བབ་པའི་སྡུག་བསྔལ་ས་དེ་སྡུག་བསྔལ་བརྒྱད་དེ་རེད་དེ་མང་ཆེ་བ་དེ་མིའི་སྡུག་བསྔལ་ལ་ཕར་བགྲང་གི་འདུག་བ་ཨ་སྡུག་བསྔལ་གསུམ་ནམ་རྒྱུན་ང་ཚོ་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་སྡུག་བསྔལ་འོ་དེ་གསུམ་ཨ་ད། འོ་དེ་ཚོ་བསམས་ནས་གང་དག་ཀྱང་ད་འཁོར་བ་ལ་འབད་ཅིག་འོ་ལགས་སོ། འབད་ཅིག་ཞེན་ཆགས་ཀྱི་བློ་འདི་ཕར་ལྡོག་ནས་ད་འཁོར་བ་ལ་ཐར་འདོད་ཀྱི་བློ་ཞིག་གྲུབ་ཐུབ་ཀྱི་རེད། འཁོར་བ་ལ་ཐར་འདོད་ཀྱི་བློ་གྲུབ་ཡོང་དུས་ང་ད་འཁོར་བ་ལ་ཐར་འདོད་ཀྱི་བློ་འདི་ཨ་ཅིག་གཞི་བྱས་པའི་ཐོག་ནས་ན་འཁོར་བ་ཨ་ཅིག་ཐར་ཡག་གི་ད་ཅིག་ཐབས་ལ་ཕར་ཞུགས་མདོ་དོན་ཐར་བ་ཐོབ་བྱེད་ཐབས་ལ་ཕར་ཞུགས་ཀྱི་རེད། ཐར་བ་ཐོབ་བྱེད་ཐབས་ནས་ཐབས་མཆོག་ཏུ་གྱུར་པ་ག་རེ་ཟེར་ན། བདག་པས་གཞན་བྱང་ཆུབ་སེམས་རེད་གསུང་གི་འདུག་ཨོ་འདུག་སེ་རེད་འཁོར་བ་ལས་གྲོལ་ཏེ་ཐར་པ་ཐོབ་པའི་ལམ་གྱི་ནང་ནས་ཀྱང་ཨན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ནི་གཙོ་བོ་རབ་ཏུ་གཙོ་བོ་རབ་མཆོག་ཏུ་གྱུར་པས་གྱུར་པར་ཤེས་པར་བྱས་ནས་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་འགྱུར་བར་བྱའོ་ཨོ་འདུག་སེ་རེད་ད་འདི་འཁོར་བའི་ཉེས་དམིགས་བསམ་བཏང་ནས་ང་རང་ཚོ་ག་རེ་སྒྲུབ་དགོས་རེད་ཟེར་ན་ངེས་འབྱུང་བསམ་པ་ངེས་པར་དུ་སྒྲུབ་དགོས་རེད་ངེས་འབྱུང་བསམ་པ་རང་རྒྱུད་ལ་མ་སྐྱེས་ན་ག་རེ་སྐྱེ་གི་མ་རེད་སྙིང་རྗེ་ཆེན་པོ་སྐྱེ་ཐུབ་མི་འདུག་བ་རེད་སྙིང་རྗེ་ཆེན་པོ་སྐྱེ་ཐུབ་མ་རེད། འདུག་བ་ངེས་འབྱུང་བསམ་པ་མ་སྐྱེས་ན་སྙིང་རྗེ་ཆེན་པོ་ག་རེ་ཅན་སྐྱེ་དགོས་བ་མ་རེད་ཡ།

ཇི་ལྟར་དེ་འདྲའི་དགའ་ཚལ་ངེས་འབྱུང་བསམ་པ་སྐྱེ་བ་ལ་དང་པོ་ག་རེ་དགོས་འདུག་རང་ཉིད་འཁོར་བ་སྤྱི་དང་བྱེ་བྲག་སྡུག་བསྔལ་སྣ་ཚོགས་ཡག་པོ་ཞིག་བསམ་བཏང་དགོས་པ། རང་ཉིད་འཁོར་བ་སྤྱི་དང་བྱེ་བྲག་སྡུག་བསྔལ་སྣ་ཚོགས་ཡག་པོ་བསམ་མ་བཏང་ན་རང་ཉིད་འཁོར་བ་ལས་ཐར་འདོད་བློ་སྐྱེ་གི་མ་རེད་བ། དེ་ལས་དཀའ་ངལ་ཡོད་པ་ཞིག་བསམ་མ་བཏང་ན་དཀའ་ངལ་དེ་ལས་འབྲལ་འདོད་བློ་སྐྱེ་གི་མ་རེད་བ་ཨོ་དེ་རེད། ད་རང་ཉིད་འཁོར་བ་སྤྱི་དང་བྱེ་བྲག་སྡུག་བསྔལ་སྣ་ཚོགས་ཡག་པོ་ཅིག་བསམ་མ་བཏང་པ་ཡིན་ན། གཞན་ཕ་རོལ་པོའི་སྡུག་བསྔལ་སྣ་ཚོགས་ཅིག་གང་འདྲ་མཐོང་བས་ནི། འོ་དེ་ལ་སྙིང་རྗེ་སྐྱེ་ཐུབ་བོ་མ་རེད། ག་རེ་ཟེར་ན། ཁོའི་སྡུག་བསྔལ་ག་འདྲའི་མྱོང་གི་ཡོད་པ་དང་ཁོའི་སྡུག་བསྔལ་ཅིག་གི་མྱོང་སྣང་མྱོང་རེ་ག་རེ་ཡོད་པས་དེ་ལ་ཚོར་བ་སྐྱེ་གི་མ་རེད། བྱས་ཙང་རང་ཉིད་སྡུག་བསྔལ་སྣ་ཚོགས་ཡག་པོ་ཞིག་བསམ་དང། ཨང་དང་ན་ཤེས་པས་ཅིག། འོ་དེ་འདྲའི་བློ་ཡག་པོ་ཡོང་དུས་ང་ཨང་གཞི་ནས་གཞན་སྡུག་བསྔལ་མནར་བ་ལ་བསམ་བཏང་ཡོང་དུས་གཞི་ནས་ཨང་ཅིག་ཁོ་ལ་ག་རེ་རེད་སྡུག་བསྔལ་མནར་བ་ལ་ག་རེ་སྐྱེ་གི་རེད་མི་བཟོད་པའི་བློ་སྐྱེ་གི་རེད། དེ་གསུངས་རེད། དཔེར་ན། ང་ཚོ་དཔེ་མཚོན་རེ་ཞུས་ན། ང་ཚོ་ནད་ན་ཚ་རེ་ཅིག་དཔེར་ན་སྔ་མ་སོ་སོ་ན་མྱོང་མཁན། དཔེ་སྡུག་ཅག་ཅིག་སྔ་རོལ་སོ་སོ་ནད་དེ་ཕོག། ཕོག་མྱོང་མཁན་མི་ཅིག་གིས། ཨ་མི་གཞན་དག་ཅིག་ལ་ནད་གཅིག་འདྲ་བོ་དེ་དང་གཅིག་པོ་གཅིག་མཚུངས་ཤིག་ཕོག་ཡོང་དུས་གང་ལ། ཨ་ད་ཁོ་ན་ཚ་དེ་ན་ཞིང་དངོས་འབྲེལ་ན་ཚ་དེ་དཔེ་དཀའ་ལས་ཡོད་རེད་ཟེར་དམིགས་བསལ་ཚོར་བ་སྐྱེ་གི་འདུག། སྔ་རོལ་ན་ཚ་དེ་ན་མ་མྱོང་མི་ཅིག་གིས། ཨ་མི་གཞན་དག་ན་ཚ་དེ་ཕོག་ཞེས་ལན་བཏབ་ཁོས་འཛུལ་མི་ཤེས་ཡོད་ཀྱི་དེ་ན་ཚ་དེ་འདི་འདྲ་དེ་ཡོད་ཀྱི་མ་རེད་བསམ་བསམ་བློ་སྐྱེ་གི་འདུག་དེ་སོ་སོས་མྱོང་མ་མྱོང་མྱོང་མ་མྱོང་དེ་རེད། དཔེར་ན་ང་ཚོ་སོ་ན་གི་འདུག་ཟེར་བའི་ལྟར་ན་ཧ་གོ་ཏོ། ང་ཚོ་སོ་ན་མ་མྱོང་ད་ཁག་ཅིག་སོ་ན་འདུག་སྐད་ཞེ་པོ་རྒྱག་གི་འདུག་མི་རྒན་པས་ནི་མི་ཕལ་ཆེར་ལོ་བཞི་བཅུ་སྟོང་སླེབས་པས་ནི་སོ་ན་དེ་ལྟར་སྐད་རྒྱབ་ངུ་གི་འདུག་ད་དེ་འདྲ་དང་ཨ་ཡོད་ན་སོ་ན་ནས་དེ་འདྲ་དེ་ངུ་དགོས་ཡག་ཨ་ཡོད་ན་བསམ་གྱི་འདུག་སོ་སོ་ན་མ་མྱོང་ཚོར་བ་སྐྱེ་གི་མི་འདུག་ད་སྔ་རོལ་སོ་སོ་སོ་ན་མྱོང་མཁན་ཅིག་ཨོ་ད་བར་ན་ངོ་དེ་མི་ཅིག་སོ་ན་འདུག་སྐད་རྒྱབ་དུས་ཨོ་ད་དངོས་འབྲེལ་ཁོ་ན་ཟུག་ཡོད་རེད་དཀའ་ལས་ཡོད་རེད་ཟེར་གི་རེད་བ་ག་རེ་ཟེར་ན། སྔར་གོ་རུང་འདི་སོའི་ན་ཚིལ་ཉུང་ངུར་བ་ཨོ་དུག་སེ་རེད་སོ་སོ་ངན་སོང་གི་སྡུག་བསྔལ་བས་ཅི་འཁོར་བ་སྤྱི་དང་བྱེ་བྲག་གི་ད་ངན་སོང་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་སྣ་ཚོགས་ཡག་པོ་ཞིག་བསམ་བློ་བཏང་ཨང་དེ་ལས་ནི་འབྲལ་འདོད་ཀྱི་བློ་སྐྱེ་ཨང་གཞན་བག་ཁ་པོ་ཡོང་དུས་ཨང་གཞན་སྡུག་བསྔལ་སྣ་ཚོགས་ཨང་བསམ་བློ་གཞན་སྡུག་བསྔལ་མནར་བ་མཐོང་ཡོང་དུས་ཨང་རང་བཞིན་ག་རེ་རེད་སྙིང་རྗེ་སྐྱེ་ཡ་ལས་སླ་བོ་ཡོད་རེད་བྱས་ཙང་འདི་རེད་བ། སྤྱོད་འཇུག་ནང་ག་རེ་རེད། རང་གི་དོན་དུ་འདི་འདྲའི་སེམས་རྨི་ལམ་དུ་ཡང་མ་རྨིས་ན་གཞན་གྱི་དོན་དུ་ག་ལ་སྐྱེ། རང་སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པའི་བློ་དེ་རྨི་ལམ་ཚུན་ཆད་མ་སྐྱེས་ན་གཞན་སྡུག་བསྔལ་མནར་བ་ལ་མི་བཟོད་པའི་བློ་ག་པར་སྐྱེ་གི་རེད། སྐྱེ་གི་མ་རེད་བ། འོ་འདུག་ཟེར། དེ་ཡིན་ཙང་ངེས་འབྱུང་བསམ་པ་ངེས་པར་དུ་འགྲུབ་དགོས་རེད་ང་ཚོ་ལྟ་བུ་ནི་ངེས་འབྱུང་བསམ་པ་མེད་ན་སྙིང་རྗེ་ཆེན་པོ་སྐྱེ་ཐུབ་མ་རེད་དེ་མེད་ཀྱང་བྱང་ཆུབ་སེམས་རྒྱུད་ལ་སྐྱེ་བའི་རེ་བ་ཡོད་མ་རེད། དེ་ཨ་ནི་བྱང་ཆུབ་སེམས་སྐྱེ་ཚེ་ཅིག་གོམ་ཁ་བྱས་པས་ནས་ད་ཅིག་ང་ཚོ་མ་སོང་ཅིག་ག་རེ་དང་ཚོར་བ་མེད་པའི་ཐོག་ནས་ད་སངས་རྒྱས་གོ་འཕང་ཐོབ་པར་བྱ་གི་ཡིན་ཟེར་ཟིན་ག་རེའི་ཆེད་དུ་ཐོབ་པར་བྱ་དགོས་ཡོད་མེད་དང་ག་རེའི་དོན་དུ་ཐོབ་པར་བྱ་བའི་བློ་སྐྱེ་ཡོང་མ་རེད་བ་གཞན་སྡུག་བསྔལ་སྣ་ཚོགས་ཡག་པོ་ཞིག་བསམ་བཏང་བས་ན་དེ་སྡུག་བསྔལ་ལས་འབྲལ་འདོད་ཀྱི་བློ་སྐྱེ་ཨང་དེ་ནས་སྡུག་བསྔལ་དེ་འབྲལ་ཡག་ཆེད་དུ་ཨང་སངས་རྒྱས་གོ་འཕང་དོན་དུ་གཉེར་གྱི་ཡིན་བསམ་བསམ་བྱེད་དུས་གང་ལ་ཨང་ནི་བྱས་ན་ཡག་པོ་ཡོང་དགོས་ཟེར་ཡ་ད་ཕལ་ཆེར་ཚར་སོང།

ཨ་ནི་ཕར་ཐེག་པ་ཆེན་མོའི་ལམ་དག་ཅིག་སྙིང་ག་ས་གཏེར་བ་སེམས་བསྐྱེད་ལ་སོགས་རིམ་པ་བཞིན་དུ་སྦྱང་ཡོང་དུས་གང་ལ་ཨ་ནི་རྨང་གཞི་དཔེ་ཡག་པོ་ཆགས་དེ་རེད་འདུག་ཨ། ད་ངེས་འབྱུང་བསམ་པ་སྐྱེས་པ་ལ་ཡང། ད་ལྟ་འཁོར་བ་སྤྱི་དང་བྱེ་བྲག་སྡུག་བསྔལ་བསམ་བཏང་དགོས་པ། དེ་ཙམ་དུ་མ་ཟད་ངེས་འབྱུང་བསམ་པ་སྐྱེ་བ་ལ་ཡང་ཚེ་ཆེ་ཚེ་འདིའི་སྣང་ཤས་ལྡོག་དགོས་དང་པོ་ཚེ་འདིའི་སྣང་ཤས་ལྡོག་དགོས་རེད། དང་པོ་ཚེ་འདིའི་སྣང་ཤས་ལྡོག་དེ་ནས་ག་རེ་རེད། ཕྱི་མའི་སྣང་ཤས་ལྡོག་ཚེ་འདི་དང་ཕྱི་མའི་སྣང་ཤས་གཉིས་ལྡོག་པ་ལ་བརྟེན་ནས་ག་རེ་འགྲུབ་དགོས་རེད་ངེས་འབྱུང་བསམ་པ་འགྲུབ་དགོས་རེད། དེ་ནས་ཨང་ག་ས་ན་སེམས་ཅན་དམིགས་པའི་སྙིང་རྗེ་འགྲུབ་པ་རེད་དེ་ནས་ག་ས་ན་རིམ་པ་བཞིན་དུ་ད་བྱང་ཆུབ་སེམས་རྒྱུད་ལ་སྐྱེ་བ་རེད་བ། འོ་དུག་ཟེར། ངེས་འབྱུང་འགྲུབ་ཡག་རྒྱུ་གཉིས་རེད། ཚེ་འདིའི་སྣང་ཤས་ལྡོག་ཚུལ་སྒོ་ནས་གྲུབ་སྟངས་གཅིག་དང་ཚེ་ཕྱི་མའི་སྣང་ཤས་ཀུན་ལྡོག་ཚུལ་དེ་གཉིས་ཀྱི་སྣང་ཤས་ལྡོག་ཡོང་དུས་ངེས་འབྱུང་བསམ་པ་གྲུབ་འགྲོ་གི་འདུག་བ། འོ་དུག་ཟེར། ད་ནི་ལམ་གཙོ་རྣམ་གསུམ་ནང་ཡོད་བ། དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ་ཡིད་ལ་གོམས་པས་ཚེ་འདིའི་སྣང་ཤས་ལྡོག། ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་བསམས་པས་ཕྱི་མའི་སྣང་ཤས་ལྡོག། ད་ངེས་འབྱུང་བསམ་པ་སྐྱེས་ཚད་རེད་བ། དེ་ལྟར་གོམས་པས་འཁོར་བའི་ཕུན་ཚོགས་ལ་ཡིད་བརྟན་ཅུང་ཟད་མི་སྐྱེ་ཞིང་ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བློ་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་འོ། ཚེ་འདིའི་སྣང་ཤས་ལྡོག་ཚུལ་དང་ཚེ་ཕྱི་མའི་སྣང་ཤས་ལྡོག་ཚུལ་ནི་ཡང་ནས་ཡང་དུ་བསམ་བཏང་བ་ལ་བརྟེན་ནས་ང་རང་ཚོ། ཨང་ཅིག་འཁོར་བ་འདི་ལས་ཐར་འདོད་ཀྱི་བློ། ཨང་ཉིན་དང་མཚན་དུས་དྲུག་ཏུ་ང་རང་ཚོ་ལུས། ཞེ་ཕུག་དེ་རྩེ་མ་གཡོ་བའི་ནུས་པ་མ་ཡོད་པའི་དེ་དུས་ངེས་འབྱུང་བསམ་པ་རྒྱུད་ལ་སྐྱེས་པ་རེད་གསུངས་རེད། ཨོ། ད་དེ། ཐེག་པ་ཆེན་མོ་ཡ་མཚམས་སྦྱར་དགོས་རེད་བ་ད་དེ། གར་སྦྱར་དགོས་ཟེར་ན་ད་ངེས་འབྱུང་དེ་ཡང་རྣམ་དག་སེམས་བསྐྱེད་ཀྱིས་ཟིན་པ་མེད་ན་བླ་མེད་བྱང་ཆུབ་ཀྱི་ཕུན་ཚོགས་བདེ་བའི་རྒྱུ་རུ་མི་འགྱུར་བས་བློ་ལྡན་རྣམས་ཀྱིས་བྱང་ཆུབ་སེམས་མཆོག་བསྐྱེད་ངེས་འབྱུང་བསམ་པ་སྐྱེས་པ་ད་ཧ་ལས་པའི་ཡག་པོ་རེད་ཡིན་ནའི་ངེས་འབྱུང་བསམ་པ་དེ་ལ་དག་པའི་ཞིང་བྱང་ཆུབ་སེམས་ཀྱིས་རྩིས་མ་ཟིན་ན། ང་རང་ཚོ་དགེ་བ་ག་རེ་སྤྱད་པ་དེ་ཨང་ཅིག་ཐར་པ་ཙམ་ཐོབ་ཡག་རྒྱུ་མ་གཏོགས་སངས་རྒྱས་གོ་འཕང་ཐོབ་ཡག་རྒྱུར་འགྲོ་གི་མ་རེད་སངས་རྒྱས་གོ་འཕང་ཐོབ་ཡག་རྒྱུར་འགྲོ་བ་ལ་ག་རེ་དགོས་རེད་ངེས་འབྱུང་བསམ་པ་དེ། དེ་དེ་རྩིས་ཟིན་དགོས་རེད་ཁ་སང་ཐེག་པ་ཆེན་པོའི་སེམས་བསྐྱེད་རྩིས་ཟིན་དགོས་རེད་དེ་རེད།

རེ་བ། ཐུན་མོང། ད་ཐུན་མོང་ལམ་སྦྱང་འདི་བྱང་ཆུབ་སེམས་ཀྱི་ཐུན་མོང་བའི་ལམ་སྦྱང་རེད་བྱང་ཆུབ་སེམས་རྒྱུད་ལ་སྐྱེས་པ་ལ་ཐུན་མོང་བའི་ལམ་འདི་སྔོན་ལ་འགྲོ་དགོས་རེད། ཐུན་མོང་བའི་ལམ་འདི་སྔོན་འགྲོ་ཨ་དངོས་གཞི་བྱང་ཆུབ་སེམས་དང་ཨ་གཅིག་གི་བར་ལ་སོ། ཆ་འགྲོ་དགོས་པ་འདི་ཐུན་མོང་བའི་ལམ་བྱེད་འདི་དངོས་གཞི་བྱང་ཆུབ་སེམས་ཡིན་ཟེར་རེད་ད་ཕལ་ཆེར་དེ་བཞག་མི་འགྲོ། ཆུ་ཚོད་ཨོ་སེམས་ཆགས་འདུག་ཨོ་སེ་སེམས་མི་འདུག་ཆུ་ཚོད། ཕྱེད་ཀ་ཐོད་ཕྱེད་ཀ་སྐར་མ་བཅུ་བཅུ་ཡང་ཐོད་པེ་ཕྱིན་བཞག།